ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས། ད་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག། རབ་གནས་ཤིང་འབྲུག་ལོའི་བོད་ཟླ་དང་པོའི་ཚེས་བཅོ་གསུམ་དང། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཟླ་བ་གཉིས་པའི་ཚེས་ཉི་ཤུ་གཉིས། རེས་གཟའ་ཕུར་བུའི་ཉིན་གྱི་གཏམ་གླེང་ལེ་ཚན་འདིའི་ནང། ཆོས་རྒྱལ་སྲོང་བཙན་སྒམ་པོས་བོད་ས་གཅིག་གྱུར་དང་བོད་ཡིག་གསར་གཏོད་སོགས། དམིགས་བསལ་མཛད་རྗེས་ཁག་ཅིག་ངོ་སྤྲོད་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་བཅས། གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་བ་དང་ཆབས་ཅིག། ད་རིང་གི་ལས་རིམ་ཁག་རིམ་པས་སྙན་སྒྲོན་ཞུ་བ་ཡིན། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་གཏམ་གླེང་གི་ལེ་ཚན་དེ་ད་ལྟ་དབུ་འཛུགས་ཞུ་གི་ཡིན། ལེ་ཚན་དེའི་ནང་གནད་དོན་འདྲ་མིན་ཐོག་ས་ཕྱོགས་གང་སར་བཞུགས་པའི་འབྲེལ་ཡོད་མི་སྣ་དང་ལྷན་དུ་ཞིབ་ཕྲ་བགྲོ་གླེང་ཞུ་གི་ཡོད་པས་གསན་མཁན་རྣམ་པ་ཚོས་ལེ་ཚན་དེའི་ནང་མཉམ་ཞུགས་གནང་འདོད་ཡོད་ན་ཐད་ཀར། ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ལགས་སུ་འབྲེལ་བ་གནང་རོགས་གནང། www. RFA.

ལགས་འོང། ཆོས་རྒྱལ་སྲོང་བཙན་སྒམ་པོ་དེ་ཡིན་པས་ན་བོད་ཡོངས་ལ་དབང་བའི་ད་རྒྱལ་པོ་ཐོག་མ་གཅིག་ཡིན་པར་ངོས་འཛིན་ཞུ་གི་ཡོད་རེད། དེ་འདྲ་ཡིན་དུས་ད་ད་ལྟ་དུང་དཀར་ཆེན་མོའི་ནང་ལོགས་ལ་ངོ་སྤྲོད་གནང་ཡག་ལ་ཆོས་རྒྱལ་སྲོང་བཙན་སྒམ་པོ་དེ་ཡིན་པས་ན་བོད་སྤུར་རྒྱལ་དུས་སྐབས་དེ་ཁ་བའི་ལྗོངས་དེ་དབང་བསྒྱུར་གནང་མཁན་ད་བཙན་པོ་མང་པོ་གཅིག་བྱུང་ཡོད་རེད་དེ་ཡིན་ནའི་དེའི་ནང་ལོགས་ནས་ནི་ཕུལ་དུ་བྱུང་བའི་ཆབ་སྲིད་མཁས་ཅན་དམག་དོན་མཁས་ཅན་ཁྲིམས་ལུགས་མཁས་ཅན་ཕྱི་འབྲེལ་མཁས་ཅན་བཅས་འདུག་ཟེར་ནི་ཆེ་བསྟོད་ཅིག་གི་གནང་བཞག

གྱི་ཇོ་ལོ་ཙཱ་བ་ཟླ་བའི་འོད་ཟེར་གྱིས་ཐོག་མར་ཨ་ནི་དུས་འཁོར་བོད་ལ་དར་བ་བྱུང་ནས་གཞི་ནས་རབ་བྱུང་གི་རྩིས་ལུགས་ཆགས་རེད་ཨ་ནི་འདི་ནས་བྱས་རྗེས་ཨ་ནི་དབང་ཐང་དང་ཁམས་ཀྱི་ལོ་རྟགས་གཉིས་སྦྱོར་རེས་ཀྱི་གནས་ཚུལ་དེ་བྱུང་རེད་བ། འདི་ལ་ང་ཚོས་ཀྱི་དཀའ་ངལ་དེ་ག་རེ་འཕྲད་དགོས་རེད་ཟེར་ན། སྤུར་རྒྱལ་བཙན་པོའི་གྱི་ཡིག་ཆ་དཔེ་བཞག་ན་ཏུན་ཧོང་གི་ཡིག་ཆ་ལྟ་བུ་དང་མཚོན་ན་ཁྱིའི་ལོ་ལ་ཟེར་མཁན་བཟོ་རེད་ད། རྟ་ཡི་ལོ་ལ་ཟེར་མཁན་བཟོ་རེད་དེ་འདྲ་ཅིག་མིན་ཙང་ད་ཁོ་ལ། གཞན་པ་དེ་དབང་ཐང་དེ་སྦྱར་མི་འདུག་ཁོ་ཚོ་བལྟ་ཡག་དཀའ་ལས་ཞེ་པོ་ཡོད་རེད།

བྱས་ཙང་ད་འདི་ཡོང་དུས་སྐབས་སུ་ད་ཡང་མིན་ན། མེ་གླང་གཅིག་ག་དུས་ཡོང་གི་རེད་ཟེར་ན་ལོ་དྲུག་ཅུ་རྗེས་ལ་མིན་ཙང་ཡོང་གི་མ་རེད་བ། ཨ་ནི་ས་རེད་གླང་གཅིག་རེད་རེད། ལོ་དྲུག་ཅུ་རྗེས་ལ་མིན་ཙང་ཡོང་གི་མ་རེད་བ། དཀའ་ངལ་དེ་ག་ཟེར་ན་སྲོང་བཙན་སྒམ་པོ་ག་དུས་འཁྲུངས་རེད་ཟེར་གི་དཀའ་ངལ་དེ་དེ་འཕྲད་གི་ཡོད་རེད། ད་འདིའི་ནང་ནས་ཡོངས་གྲགས་དེ་སྲོང་བཙན། མེ་གླང་ལ་གླང་གཉིས་ཡོད་རེད་དེ་གླང་དེ་དང་པོ་དེ། སྲོང་བཙན་འཁྲུངས་ལོ་དང་གླང་གཉིས་པ་དེ་ཁྲི་ལ་འཁོད་གི་ཡོད་རེད། ད་གླང་དང་པོ་དེ་འཁྲུངས་ལོ་དེ།

ད་གླང་དེ་དྲུག་བརྒྱ་བཅུ་བདུན་ནང་ལ་བྱེད་ན་སྲོང་བཙན་ང་ཚོས་ཀྱི་རྒྱ་ནག་གི་ཐང་ཡིག་དང་དེ་ཚོ་ལ་ཡར་མར་བསྡུར་ཡོང་དུས་སྐབས་སུ་སྲོང་བཙན་ལོ་སུམ་ཅུ་སོ་གཉིས་སོ་གསུམ་ཅིག་མིན་ཙང་བཞུགས་མེད་པ་དེ་ང་ཚོ་ད་ར་འཕྲོད་དགོས་བ་རེད་དེ་ཤ་སྔོན་མ་ཡིན་ན་ལོ་བརྒྱད་ཅུ་དང་ཡིན་ན་དེ་འདྲ་ཞིག་བཞུགས་བཞག་ཟེར་ཡོད་རེད་བ་ད་དེ་བྱས་ཡོང་དུས་སྐབས་སུ་སྲོང་བཙན་ལོ་ག་རེ་ཟེར་ན་དྲུག་བརྒྱ་བཅུ་བདུན་ལ་འཁྲུངས་བ་དེ་ད་ཧ་ལམ་ག་རེ་ཟེར་ན་ར་ལོ་བཞི་འཕྲོད་དགོས་རེད་གལ་སྲིད་ལོ་བརྒྱད་ཅུ་ལོ་བཞུགས་རེད་ཟེར་རྩིས་དགོས་ཀྱི་ཡོད་ན་ར་བ། གང་ཅིག་དྲུག་བརྒྱ་ལྔ་བཅུ་ནས་མར་འགྲོ་ཡག་ཡོད་བ་མ་རེད་ཨ་ནི་ད་དེ་ནས་ཡར་གཏང་རྒྱུ་རེད་དྲུག་བརྒྱ་ལྔ་བརྒྱ་ལ་འགྲོ་དགོས་རེད་བ། ལྔ་བརྒྱ་ལ་འགྲོ་དུས་སྐབས་སུ། ད་ང་ཚོས་ཡང་གཉའ་ཁྲི་བཙན་པོ། སྤྱི་ལོའི་སྔོན་གྱི་བརྒྱ་དང་ཉི་ཤུ་རྩ་བདུན་ལ་འཁྲུངས་རེད་ཟེར་དེ་ནས། ལོ། བར་དུ་སྤྱི་ལོ་ལྔ་བརྒྱ་དང་བདུན་ཅུ་བརྒྱད་ཅུ་ཞིག་འཁེལ་དགོས་ཀྱི་རེད་དེ་འདྲའི་བར་དུ་ལ་ནི་ང་ཚོས་བོད་ཀྱི་རྒྱལ་པོ་དེ་ཚང་མ་འགོད་དུས་སྐབས་སུ་དུས་སྐབས་སྔ་ཕྱི་ཁྲེལ་དགོས་རེད། ཨ་གཉིས་ནས་རྒྱ་ནག་དང་བོད་གཉིས་འབྲེལ་བ་བྱུང་ངོ་ཞེས་ཟེར་གི་ཐང། ཐང་ཐའེ་ཙུང་དང་འདི་ཚོ་འབྲེལ་བ་བྱུང་རྒྱུ་དེ་ཚོའི་གི

ད་སྲོང་བཙན་སྒམ་པོ་དྲུག་བརྒྱ་བཅུ་བདུན་ལ་འཁྲུངས་ཤག་ཟེར་ཏེ། ད་ཚད་ལྡན་ཤོས་ལུགས་ཀྱི་ཁར་སོང་ན་ད་གཏན་འཁེལ་བ་ལུགས་ཤིག་ཆགས་བསྡད་དགོས་ད་དེ་ཤེད་ཀྱི་དུས་ཚོད་ནང་ལ་ལའོ་སྔོན་མ་ཡིན་ན་གཏན་གཏན་འཁེལ་གྱི་ཡོད་མ་རེད་ལའོ་ལ། ད་སྲོང་བཙན་སྒམ་པོ་ཆབ་སྲིད་ཀྱི་ཐུགས་འགན་བཞེས་དུས་སྐབས་སུ་ཡོངས་གྲགས་ང་ཚོ་དགུང་ལོ་བཅུ་གསུམ་རེད་ལ་གི་བར་ད་སྲོང་བཙན་སྒམ་པོ་དགུང་ལོ་བཅུ་གསུམ་སྐབས་སུ་དྲུག་བརྒྱ་ཉི་ཤུ་རྩ་དགུ་ལ་ད་སྐབས་སུ་ན་ཁྲི་ལ་འཁོད་ལོ་དོར་བ།

ད་གཉིས་ཆ་ལུ་སྒྲོ་ག་ལ་ཞིག་ཡོང་གི་ཡོད་རེད་རྒྱུ་མཚན་ག་རེ་རེད་བློན་པོ་འདི་ཚོ་ལ་བཙན་པོའི་རྒྱུད་པ་མ་བྱུང་ན་ཡོང་ཨེ་བྱུང་ཨ་མ་རེད་བ་ཕྱི་ལོགས་ལ་སྟོན་དགོས་ཀྱི་ཡོད་རེད་བ་བཙན་པོ་ལ་བློན་པོ་གི་ཆབ་སྲིད་ཀྱི་གཞོགས་འདེགས་མེད་པ་ན་ཁོ་རང་གི་སྐབས་ཐོག་གི་དངོས་ཡོད་ཀྱི་ལག་ལེན་ཐོག་ནས་ནུས་པ་ཤུགས་ཆེ་པོ་ཡོད་མ་རེད་བ། ད་སྲོང་བཙན་ལ་གཞོགས་འདེགས་ཞུ་ཉེ་གཙོ་བོ་དེ་ཡང་ནི་མང་པོ་རྗེ་ཞང་སྣང་ལབ་ཉེ་ཅིག་བ་རེད་དེ་ག་ནང་བཞིན་གྱི་མགར་ཞམ་སུམ་ཟེར་ཉེ་ཅིག་བ་རེད་དེ་ཀ་ནང་བཞིན་གྱི། ཁྱུང་པོ་སྤུང་སད་ལ་དེ་ཀར་དབའས་དབྱི་ཚབ་ཟེར་ཆབ་སྲིད་ཀྱི་གཞོགས་འདེགས་འོག་ལ་གཞི་ནས་སྲོང་བཙན་སྒམ་པོས་ཀྱི་དང་པོ་དེ་ཁར་སོང་ན་ངོ་ལོག་ཉེ་དང་ཡབ་བཀྲོངས་ཉེ་དེ་ཚོ་ཚང་མ་ལོ་ཚར་གཅོད་ཀྱི་གནས་ཚུལ་དེ་འདྲ་ཞིག་འཁོད་བསྡད་ཡོད་རེད། ང་ཚོས་མདོར་དྲིལ་ནས་བཤད་ན་སྲོང་བཙན་གྱི་ཁོ་རང་ཆབ་སྲིད་ཐུགས་འགན་བཞེས་མ་བཞེས་སྤྱི་ཚོགས་གནས་བབ་དེ་ཆོས་ལུགས་ཐད་ན་བོན་གྱི་ཤུགས་རྐྱེན་ག་ལ་གང་འཚམ་ཡོད་པ། སྤྱི་ཚོགས་གནས་བབ་བྱས་ན་ཧ་ཅང་གི་སྤུར་རྒྱལ་བཙན་པོའི་རྒྱལ་ཁབ་ཟེར་ན་ད་ཐིག་གི་འགོ་ཚུགས་ལ་མ་ཚུགས་ལ་དེ་ལས་རྦད་དེ་ཡབ་བཀྲོངས་པའི་རྗེས་ལ་ནི་ཁར་སོང་ན་སྤྱི་ཚོགས་ཁོ་རང་ཟང་ཟིང་དང། དབང་སྒྱུར་གྲལ་རིམ་ནང་ཁུག་ལ་འཐབ་རྩོད་དང་འགལ་ཟླ་དང་གྱེན་ལོག་དང་འདི་འདྲས་ཀྱི་འཐབ་འཁྲུག་གི་ཟང་ངེ་ཟིང་གི་ནང་ལ་གཞི་ནས་སྲོང་བཙན་གྱིས་ཆབ་སྲིད་ཐུགས་འགན་བཞེས་དགོས་པ་དང་མཛད་པ་འཕྲིན་ལས་སྐྱོང་དགོས་ཀྱི་གནས་སྟངས་ཅིག་ཏུ། ལོངས་ཆོས་རྒྱལ་སྲོང་བཙན་སྒམ་པོའི་མཛད་པ་གླེང་པའི་སྐབས་ལ་ཡིན་པ་ཡིན་ན་ད་མཛད་རྗེས་ཆེ་ཤོས་དེ་བོད་ས་ཡོངས་རྫོགས་ད་གཅིག་གྱུར་བཟོས་གནང་པ་འདི་མཛད་པ་རླབས་ཆེ་ཤོས་དེ་ཆགས་ཀྱི་ཡོད་རེད། སྤྱིར་བཏང་གནས་སྟངས་ག་འདྲ་ཅིག་གི་འོག་ནས་ཨ་ནེ་བོད་ས་ཡོངས་རྫོགས་ད་གཅིག་གྱུར་བཟོ་ཐུབ་པ་དེ་བྱུང་ན་ཡིན་ན་ད་དེ་ཡིན་ནའི་ཆོས་རྒྱལ་སྲོང་བཙན་སྒམ་པོས་མཛད་པ་ག་དུས་གླེང་གནང་པ་ཡིན་ནའི་ལས་གཅིག་གྱུར་བཟོས་གནང་པ་ཟེར་བྱས་ད་དེ་གླེང་གནང་གི་ཡོད་རེད་དེ་ཨ་ནེ་གཅིག་གི་བོད་ས་གཅིག་གྱུར་བཟོ་ལུགས་བཟོ་སྟངས་དེ་ཚོ་ཡང་སྐབས་དེ་དུས་ག་འདྲ་རེ་ཅིག་གི་གནང་ཡིན་ན། ལ་བ་འགྲོ་ཁ་ལ་ད་བོད་ས་གཅིག་གྱུར་བཟོས་ཡོད་རེད་ཟེར་ཏེ་དངོས་གནས་ཀྱི་སྲོང་བཙན་གྱིས་ད་མཛད་པ་དེ་འདྲ་ང་ཚོ་བོད་རྒྱལ་དང་ར་སྤུར་རྒྱལ་བོད་ཀྱི་རྒྱལ་ཁབ་ཞིག་ཏུ་དགོས་སུ་ཅིག་ངོམ་ངོམ་བྱེད་ས་ད་དང་སྤོབས་པ་བྱེད་བྱེད་ས་ཡོད་རེད་ད་སྲོང་བཙན་སྐབས་སུ་བྱུང་རེད་བ། ད་དེ་བྱུང་ཡས་ད་གནས་སྟངས་གནས་བབ་ལུགས་ག་འདྲ་བྱུང་རེད་ཟེར་ན་ད་འདི་སྐབས་སུ་གཙོ་བོ་དེ་སྐྱོང་ཉེ་དེ་བློན་པོ་ཚོ་ཚོ་ཆགས་བསྡད་ཡོད་རེད་བ། ད་ཁྱུང་པོ་སྤུང་སད་ཟུ་ཙེ་ཟེར་ཉེ་ཚོ་རེད་དང་མང་པོ་རྗེ་ཞང་སྣང་ཟེར་ཚོ་རེད་དང་མགར་སྟོང་བཙན། ད་འདི་ཚོའི་གྲས་བློན་པོ་ཆེ་ཤོས་ད་འདི་ཚོའི་གྲས་དེའི་ནང་ནས་ད་དམིགས་བསལ་གྱིས

ཀོང་པོ་རྒྱལ་རྒྱུད་དང་དེའི་གི་དྭགས་པོ་རྒྱལ་རྒྱུད་ལ་ཞང་སྣང་ལབ་ཉེ་ཅིག་དང་དེ་ག་ནང་བཞིན་གི་གཙང་རྒྱལ་རྒྱུད་ལ་ཁྱུང་པོ་སྤུང་སད་ཟུ་ཙེ་དེ་ཚང་མ་ལ་འགོ་བཏགས་ཞུས་ནས་དབུས་གཙང་གི་རྒྱལ་རྒྱུད་དེ་དབང་བསྒྱུར་རུ་བྱས་རྗེས་གཅིག་གྱུར་བཙན་པོ་གནམ་སྲོང་བཙན་སྐབས་སུ་ཞི་བདེ་བསྒྲལ་བ། ཞི་བདེའི་གཏིང་རྒྱུགས་དེ་རྗེས་ལ་ཐོར་རོ་ཐོར་རོ་བྱས་རེད་ད་ཡིན་ནའང་དེ་འདྲ་སྲོང་བཙན་གྱིས་དེ་ཚང་མ་ལོ་ཚུར་ལྷུ་སྒྲིག་བསྒྲིགས་ཚར་བ། དེ་ལྷུ་སྒྲིག་བསྒྲིགས་ཚར་བའི་རྗེས་ལ་ད་རྨང་གཞི་མུ་མཐུད་ཅིག་རྒྱ་སྐྱེད་བྱས་རེད་བ།

ལྟེ་གནས་ཀྱི་ཁར་སོང་ན་མ་སོང་ན་ལྟེ་གནས་ལུགས་ཀྱི་ཁར་སོང་ན་རྩིས་ཀྱི་དུ་བ་སུམ་པ་ཟེར་ཉེ་དེ་གི་ད་ཁྱུང་པོ་རྩེ་དྲུག་ཟེར་ཉེ་ཞེས་པ་ད་ང་ཚོའི་ཁྱུང་པོ་ད་ཤ་ཆེན་གྱི་ཆོས་ལུགས་ཇི་སྙེད་ཀྱི་དུ་བ་ད་དེ་ལྟེ་བ་བྱས་བས་ཀྱི་ད་ཁམས་ཀྱི་ཤར་ཕྱོགས་ངོས་ལ་ཤུགས་ག་ལ་གང་ཙམ་འགྲོ་དགོས་ཟེར་ཁམས་ཀྱི་བྱང་ཕྱོགས་ངོས་ལ་ཤུགས་གང་ཙམ་དེ་ནི་ཡ་ནག་ཆུ་རྒྱལ་རྒྱུད་དེ་ཚོ་ལ་ག་ལ་གང་ཙམ་ཞིག་ཡ་སུམ་པའི་ཤུགས་སླེབས་ཀྱི་རེད་གང་ཅད་དུ་ནུས་ནི་ཤེ་ན་དེ་ཤག་གི

དབང་དུ་བསྡུ་རྒྱུའི་སྐོར་གྱི་གནས་ཚུལ་བྲིས་པ་རེད། དེའི་གནས་ཚུལ་དེ་ལ་ག་འདྲའི་ལོ་བྲིས་པ་རེད་ཟེར་ན་ཏུན་ཧོང་ཡིག་ཆ་ན་འདི་འདྲའི་ཅིག་འཁོད་བསྡད་ཡོད་རེད། འུང་གི་འོག་ཏུ་མང་པོ་རྗེ་ཞང་སྣང་གིས་སུམ་པ་མཐའ་དག་དམག་གིས་གདབ་མི་དགོས་པར་ལུག་ཐུག་གི་སྒྱུ་ཕབ་སྟེ་ལྕེ་ཡི་ཐོར་ཐོ་ལ་བརྗོད་ནས་ཁྱིམ་གྲངས་མ་ཤོར་བར་ཡོངས་འབངས་རྣལ་མར་བཀུག་གོ་ཟེར་ཡས་ཤིག། ད་འདིའི་གི་ཚིགས་བཅད་ཟེར་དགོས་རེད་ང་ཚོས་གི་ཚིགས་བུ་ནི་ག་རེ་བསྟན་གྱི་ཡོད་རེད་ཟེར་ན།

གོ་གི་མི་འདུག་ཨ། ཡིན་ནའང་ལ་ཡ། དེང་དུས་ང་ཚོས་རྒྱ་ནག་དང་བོད་གཉིས་དེ་ལོ་རྒྱུས་ཐོག་ནས་འབྲེལ་བ་ཐོག་མ་ག་དུས་བྱུང་ཤ་ཟེར་གི་བ་རེད་ཟེར་ན། དྲུག་བརྒྱ་སུམ་ཅུ་སོ་དྲུག་ལོ་བྱུང་ཤ་ལེ་གི་བ་རེད། ད་དྲུག་བརྒྱ་སུམ་ཅུ་སོ་དྲུག་ལོ་ལ་ང་ཚོས་བཙན་པོའི་གི་བཙུན་མོ་སློང་གར་བཏང་ཡོད་འདུག་སྐབས་དེ་དུས་ཐང་གོང་མས་སྤྲད་ཡོད་མ་རེད།

སྤྱན་སུམ་ཅུ་སོ་བརྒྱད་ལོར་ལ་ཐང་གིས་བོད་ལ་བཙུན་མོ་མ་སྤྲད་རྗེས་འ་ཞ་ལ་སྤྲད་ཡོད་འདུག་གོ་སུ་ཏཱ་འ་ཞ་དེ་བོད་དང་ཐང་གི་ས་མཚམས་ལ་ཡོད་པ་སོང་ཙང་དེ་གནད་འགག་ལ་མཐོང་རྗེས་བཙན་པོ་སྲོང་བཙན་སྒམ་པོ་ཁོང་རང་ཨ་ནི་བོད་འདི་འ་ཞ་ལ་དམག་རྒྱག་གར་ཕེབས་ཡོད་རེད་ག་རེ་ཟེར་ན་འ་ཞ་དེ་བོད་ཀྱི་མངའ་འོག་ལ་བཅུག་དགོས་ཀྱི་ཆེད་དུ། ད་དེའི་ཏུན་ཧོང་ཡིག་ཆའི་ནང་ལ་ཡང་འདི་འདྲའི་ལུས་ཤིག་གསལ་ཡོད་རེད་དཔེར་ཟེར་ན་དྲུག་བརྒྱ་དང་ཉི་ཤུ་སུམ་ཅུ་སོ་བརྒྱད་ལོར་བ་བཙན་པོ་བྱང་སྐུ་ངོ་མ་བྱང་ལམ་དུ་ཕྱིན་ཏེ་མ་དགོས་པ་ཟེར་ན་དམག་རྒྱག་མ་དགོས་པ་ལབ་དགོས་རེད་བ། བྱང་ངོས་རྒྱ་དང་འ་ཞས་དཔྱ་འཇལ་ཞིང། དེ་ནས་བཟུང་འ་ཞ་ཡང་བོད་ཀྱི་ཆབ་འབངས་སུ་ཚུད་དོ་ཟེར་ཉན་ཞིག་ད་དེ་འདྲས་ཀྱི་ང་ཚོའི་ལོ་རྒྱུས་ཡིག་ལམ་འཁོད་དེ་ཏུན་ཧོང་ཡིག་ཆ་སོགས་དེ་འདྲ་ཚོ་ལ་བྱས་རྩ་བརྟག་གང་བྱས། དྲུག་བརྒྱ་སུམ་ཅུ་པའི་ལོ་ལ་བཙན་པོ་སྲོང་བཙན་སྒམ་པོ་ཁོང་རང་སྐུ་ངོ་མ་རང་དམག་ཁྲིད་ཅིང་བོད་ཀྱི་བྱང་ཕྱོགས་ད་དེང་སང་བྱས་ན་ཨ་མདོ་གི་རྒྱུད་མཚོ་སྔོན་པོའི་གི་རྒྱུད་ལ་མར་འགྲོ་རེད། ག་རེ་བྱེད་ཀ་འགྲོ་རེད་ཟེར་ན་འ་ཞ་ལ་དམག་རྒྱག་ག་རེད། ཡིན་ནའང་འ་ཞ་ལབ་མཁན་དེ་བཙན་པོའི་གཟི་བརྗིད་མ་བཟོད་བྱས་རྗེས་ཁོ་བྲོས་འདུག་ཁོ་མགོ་བཏགས་ཞུས་འདུག་བ། བྲོས་པ་དང་མགོ་བཏགས་ཞུས་པ་དེ་འདྲས་ཀྱིས་ཨ་ནི

སངས་རྒྱས་ཆོས་ལུགས་བོད་ལ་དར་ཅིང། བོད་པའི་གིས་དེ་ནས་བྱས་ཅིང་བོད་པའི་གིས་རིག་གཞུང་གཙོ་བོ་དེ་སངས་རྒྱས་ཆོས་ལུགས་ཆགས་བསྡད་ཡོད་རེད་བོད་པའི་རིག་གཞུང་ད་ག་ཅིང་སངས་རྒྱས་ཀྱི་ཆོས་ལུགས་ཆགས་ཅིང་དེ་དང་འབྲེལ་ཡོད་ཀྱི་བོད་པའི་རིག་གཞུང་དར་ཡས་དང་དེ་དང་འབྲེལ་ཅིང་བོད་པའི་ཆབ་སྲིད་ཆོས་ཚང་མ་ལུགས་ཀྱི་ལྟེ་གནས་དེ་སྲོང་བཙན་གྱི་བཞུགས་སའི་གིས་ད་རྗེས་ལ་ལབ་ཀྱི་རེད་བ་ཁ་ཐམ་སྤྲོ་ནས་རྒྱལ་ས་ལྷ་ས་ལ་སྤོས་ཅིང་སྲོང་བཙན་གྱི་ཆབ་དཔལ་རིག་གསུམ་ལྟེ་གནས་དེ

གངས་རིན་པོ་ཆེ་དང་ཁྱུང་ལུང་དེ་ཚོ་ད། སྲོང་བཙན་གོང་ལ་བོད་པའི་ལོ་རྒྱུས་བཤད་དགོས་དང་བོད་པའི་གི་ཆབ་དཔལ་རིག་གསུམ་ལྟེ་གནས་བཤད་དགོས་འདུག་ད་ས་ཆ་དེ་གཏུགས་བསྡད་ཡོང་གི་འདུག་ཨ། ད་དེ་ཤག་ང་ཚོས་གི་ཁོ་ཁོ་ཉམས་ཆག་མང་པོ་ཕྱིན་ཅི་ཞེ་དྲག་ཞེ་དྲག་ཞིག་གི། ཡོངས་གྲགས་ལོ་བཞི་བ་མ་རེད་བ། ཆེད་ལས་ཞིབ་འཇུག་བྱེད་མཁན་གྱིས་གནད་དོན་དེ་རྟོགས་ཐུབ་པའི་ད་བཤད་བྱེད་མ་ཚོ་ཡོངས་གྲགས་ལོ་བཞི་བ་མ་རེད་བ། ད་དེ་བྱེད་དུས་སྐབས་སུ་ཞང་ཞུང་ལབ་མཁན། དེ་དཔེ་གལ་ཆེ་བོ་ཆགས་ཆགས་བསྡད་ཡོད་རེད། དེ་འདྲ་བྱས་བསྡད་དུས་སུ་སྲོང་བཙན་གྱིས་སྤྱི་བཏང་ཞང་ཞུང་དབང་དུ་བསྡུས་ཡོང་དུས་སྐབས་སུ་སྲོང་བཙན་གྱི་གཅུང་མོ་སད་མར་ཀར་ལབ་མཁན་དེ། ཞང་ཞུང་གི་རྒྱལ་པོ་ཉེ་དེ་ལ་ཡ། བཙུན་མོ་སྤྲད། བཙུན་མོ་སྤྲད་ཅེས་ད་བཙུན་མོ་སྤྲད་ཡས་དང་ད་ང་ཚོ་རྗེས་ལ་ཡ་ཡོང་གི་རེད་བ་གང་བྱས་ད། དོན་དངོས་ཐོག་ཆབ་སྲིད་དགོས་མཁོའི་ཆེད་དུ་རང་རེད་དོ། ག་རེ་ཟེར་ན། ཞང་ཞུང་དེ་དེའི་གོང་ལ་སྟོབས་ཤུགས་ཆེན་པོ་ཞེ་པོ་བོད་ཀྱི་རྒྱལ་ཕྲན་ནང་ནས་སྟོབས་ཤུགས་ཆེ་ཤོས་ཞང་ཞུང་རེད་ལ་ལོ་རྒྱུས་ཐག་རིང་ཤོས་དེ་ཞང་ཞུང་ཆགས་བསྡད། ད་དེ་འདྲ་དེ་དབང་དུ་བསྡུས་ཡོང་དུས་སྐབས་སུ་བལྟས་ཚོད

སྤུག་གྱིམ་ཏང་རྨང་ཆུང་ལ་ནི་ཅིག་ད་གསང་བའི་ཐོག་ནས་ནི་སད་མར་ཀར་ལ་སྐད་ཆ་ལ་འདྲི་གར་འགྲོ་དུས་སད་མར་ཀར་དེ་ནི་ལིག་མི་རྒྱ་དང་གཉིས་མོ་མཐུན་གྱི་མི་འདུག་མོ་རང་མཚོ་མ་ཕམ་དེ་ཚོ་ལ་བསྡད་བཞག་ཟེར་བཟོ་འདྲ་བྱས་ཨ་ནི་ཐུག་གནས་ཚུལ་སྐད་ཆ་ག་རེ་ཡིན་ད་ཟེར་དྲི་ཡོང་དུས་སྒོས་སུ་མོས་ཞེ་དྲག་མ་ལབ་ཅེས་གཡུ་རྡོག་སུམ་ཅུ་སྲོང་བཙན་ལ་ཕར་སྤྲད་ཨ་ནི་སྲོང་བཙན་གྱིས་སད་མར་ཀར་གྱི་ཐོག་ནས་གནས་ཚུལ་ག་རེ་ཤེས་སྒོས་སུ་གནས་ཚུལ་དམིགས་བསལ་ཤེས་ཀྱི་མི་འདུག་ཡིན་ནའང་དེ་ལབ་སོང་ཟེར་འདི་ལབ་ཀྱི་འདུག་ཟེར་ཅིག་ད་ང་ཚོས་རྡོག་རྡོག་ལ་ཤེས་པ་ན་བྱས་ཙང་དེ་ནས་བྱས་ཅིག་ང་ཚོས་ཀྱི་ག་རེ་ཟེར་ན་སྲོང་བཙན་ཁོ་རང་གོ་བ་ལེན་ཨེ་ཡོད་དེ་འོ་ད་དེ་སད་མར་ཀར་གྱིས་ཞང་ཞུང་རྒྱལ་པོའི་གྱི་ཆབ་སྲིད་གནས་བབ་དང་འབྲེལ་ཅིག་བོད་དང་ཞང་ཞུང་གཉིས་ཀྱི་ཆབ་སྲིད་གནས་བབ་ཐོག་ལ་ཆ་རྒྱུས་བེད་དང་ཅིག་ཏུ་རེད། དཔའ་བོ་ཡིན་ན་གཡུ་ཐོགས་ཤིག་ག་རེ་ཟེར་ན་དམག་བརྒྱབ་ཤོག་སྡར་མ་ཡིན་ན་མོ་ཞྭ་གྱོན་ཅིག་གྲོས་ཡོད་ཟེར་གྱི་གནས་ཚུལ་བྱས་ཙང་ང་རང་ཚོའི་བོད་པའི་གྱི་ལོ་རྒྱུས་ཐོག་ལ

ཐོག་ནས་རྒྱལ་ཁམས་བསྐྱངས་གནང་དང་བྱེད་ཀྱི་ཡོད་དུས་འདི་ཡི་ནང་ལས་ད་བཙུན་མོ་ལྔ་བཞེས་པ་འདི་གའི་ཡིན་པས་ན་ཕྱི་འབྲེལ་གྱི་འབྲེལ་བ་ཡི་གནད་རིགས་གནད་འགག་ལ་གཟིགས་བྱས་བཞེས་པ་ཅིག་ཆགས་ཀྱི་ཡོད་པ་གསུང་གི་ཡོད་ལ་འདི་ཡི་ནི་ཆོས་རྒྱལ་སྲོང་བཙན་སྒམ་པོའི་ད་མཛད་པའི་ཁོངས་གཅིག་གི་ཡིན་དུས་ཡང་ང་ཚོ་ནི་སྟོབས་ལགས་ནས་ཡང་རིམ་པས་ངོ་སྤྲོད་གནང་རོགས་གནང་ཞུ་གི་ཡིན་ད་ཆོས་རྒྱལ་སྲོང་བཙན་སྒམ་པོའི་བཙུན་མོ་བལ་བཟའ་ཁྲི་བཙུན་བཞེས་བྱས་ཞུ་གི་ཡོད་རེད་འདི་ཡི་ནང་ལས་ད་བོད་ཀྱི་ཉེ་འཁོར་གྱི་རྒྱལ་ཁབ་བལ་ཡུལ་འདི་ཆགས་བསྡད་ཡོད་རེད་ལ་ཨ་ཡང་བལ་ཡུལ་ནས་བལ་བཟའ་བཞེས་ཡག་དང་རྒྱ་ནག་ནས་རྒྱ་བཟའ་བཞེས་ཡག་ཐ་ན་ད་ལྟ་གོང་ལ་ངོ་སྤྲོད་གནང་བའི་ཡང་ཞང་ཞུང་ནས་ཞང་ཞུང་བཟའ་བཞེས་བྱས་ཅིག་བཞེས་ཡོད་རེད་ཞུ་དེ་ཡིན་དུས་ཡང་ང་ཚོ་ནི་ཆོས་རྒྱལ་སྲོང་བཙན་སྒམ་པོའི་མཛད་པའི་ཁོངས་ནས་བཙུན་མོ་ལྔ་བཞེས་ཚུལ་དང་དེའི་ནི་དམིགས་བསལ་གྱི་ཡང་ཁྱད་ཆོས་ཞུ་ནའང་རེད་དམིགས་ཡུལ་འདྲ་ག་རེ་ལྡན་ཡོད་མིན་དེ་གས་ཀྱི་ཐོག་ནས་ཡང་ང་ཚོ་ངོ་སྤྲོད་ཅིག་གནང་རོགས་གནང། ལ་བ་ད་གྲོ་ག་ལ་དེ་དག་ཆོས་རྒྱལ་སྲོང་བཙན་སྒམ་པོས་བཙུན་མོ་ལྔ་བཞེས།

ཞེས་ཏེ། དེ་ཆབ་སྲིད་ཀྱི་ཐོག་ནས་མཛད་པ་ལ་གནས་སྟངས་ག་ཚོད་ཡོད་རེད་ཟེར་ན་སྤྱིར་བཏང་གི་ང་ཚོས་ཀྱི་རྒྱལ་ཁབ་རྒྱལ་ཁབ་འབྲེལ་བ་བྱས་ཟེར་དང་འདིས་ཀྱི་ཆབ་སྲིད་སྐྱོང་བ་འདི་ལ་བརྟན་ལྷིང་དང་ཕར་ཚུར་དཔེ་བཞག་བྱས་ན་ཚོང་དང་དེ་འདྲས་ཀྱི་ཐོག་ནས་འབྲེལ་བ་བྱེད་སྟངས་ཤུགས་ཆེ་པོ་རེ་འགྲོ་དགོས་ར་སྔོན་མ་རྒྱལ་ཁབ་ཀྱི་ཕར་ཚུར་འབྲེལ་འདྲིས་བཟོ་སྟངས་ཉེ་བོ་བཟོ་སྟངས་ལ་བུད་མེད་ཤུགས་ཆེ་པོ་བེད་སྤྱོད་ཞེ་པོ་བཏང་གི་འདུག་བ། ཆབ་སྲིད་ཀྱི་ཐ་སྙད་ཅིག་བཏང་ངས་མི་རེ་བཤད་ཉན་དེ་དྲན་ག་དྲན་པ་གསོས་ཀྱི་མི་འདུག་ད་དབང་སྒྱུར་གྲལ་རིམ་པའི་གཉེན་སྒྲིག་དེ་ཆབ་སྲིད་དགོས་མཁོའི་ཆེད་དུ་ཡིན་ཟེར་དུས་སྒོས་སུ་དོན་དངོས་ཐོག་གཅིག་གིས་གཅིག་ལ་དབང་བསྒྱུར་ཡས་ཀྱི་བསམ་བློ་ཡོད་རྒྱུ་དང་གཅིག་གིས་གཅིག་དབང་དུ་བསྡུ་ཡས་ཀྱི་བསམ་བློ་ཡོད་རྒྱུ་དེ་ཕན་ཚུན་གཉེན་སྒྲིག་བྱེད་དུས་སྒོས་སུ་ཁོ་ལ་ག་རེ་ཟེར་ན། ཁྱིམ་ཚང་དེ་ཡག་པོ་ཡོད་ན་འདི་གི་མི་རྒྱུད་ཡག་པོ་རེད་ཟེར་དང་ངའི་གི་བུ་མོ་དང་ཁོའི་བུ་མོ་གཉིས་མཐུན་པོ་འདུག་ཟེར་དང་མི་ཚེ་སྐྱིད་པོ་ཡོང་གི་རེད་ཟེར་གི། དང་ཨ་ནི་ཁོ་གཉིས་དགའ་བོ་ཡོད་རེད་ཟེར་དང་ཁོ་གཉིས་འཆམ་པོ་ཡོད་རེད་དང་ཁོ་གཉིས་ཆུང་དུས་ནས་འཆམ་པོ་ཡོད་རེད་ཟེར་སྐད་ཆ་དེ་ཁྱོན་ནས་མི་འདུག་ཨ། དེ་ག་རེ་རེད་ཟེར་ན་རྒྱལ་ཁབ་འདི་དང་འདི་གཉིས་ཀྱི་ཆབ་སྲིད་དགོས་མཁོ་རང་ཆེད་དུ་འགྲོ་སྙིང་བྲོ་ནའང་རེད་འགྲོ་སྙིང་མ་འདོད་ནའང་རེད་འགྲོ་རྒྱུ་རང་རེད་འདུག་ཨ། དཔེ་བཞག་བྱས་ན་ང་ཚོས་གི་བཙན་པོའི་གི་བཙུན་མོ་ལྔ་ཡི་དེ་ནི་ལྟ། ཡོངས་གྲགས་ཀྱི་ང་ཚོའི་གི། མོང་བཟའ་ཁྲི་ལྕམ་མ་གཏོགས་པའི་གཞན་པ་དེ་ཚང་མ་ལ། དངོས་ཡོད་ཀྱི་གནས་ཚུལ་ནས་བཤད་རྒྱུ་ཀྱང་རེད། རྒྱལ་ཁབ་འདི་གི་མི་དེ་ཚོའི། བུ་མོ་བོད་ལ་འགྲོ་འདོད་ཡོད་རེད་ཟེར་ན། ད་སྲོང་བཙན་སྒམ་པོ་མཐོང་རྒྱུ་ཡོད་ཕ་རི། མཐོང་མྱོང་ཁོ་རང་ཡོད་རྒྱུ་མ་རེད་བ། གོ་ཡོང་དུས་སྒོས་སུ་ལུང་པ་ཁོ་རང་ད་བོད་ཟེར་དེ་སྒོས་སུ་ཅིག་ཁོ་རང་ཚོའི་སྐབས་དེ་དུས་གི་ལྟ་སྟངས་ལ་ཅིག་དང་ཆ་རྐྱེན་ཏོག་ཙམ་སྐྱོ་བོ་ལ་ཅིག་བརྩི་ཡས་གི་ཅིག་ཚུལ་ཡམ་ག་ལ་བསགས་དེ་བ་དེ་འདྲས་བྱས་ནི། འགྲོ་འདོད་ཡོད་པ་མ་རེད་ཡིན་ནའང་ལ་མ་འགྲོ་ཀ་མེད་ཐུག་རྒྱུ་ཀྱང་རེད། ད་དེ་འདྲ་ཡིན་དུས་སྒོས་སུ་ཁོ་ཆབ་སྲིད་བསྡུ་རྒྱུའི་ཆེད་དུ་རང་ནི་ཆགས་བསྡད་ཀྱི་ཡོད་རེད་བ། ད་དེའི་ནང་ནས་ང་ཚོས་ཀྱི་དེ་འདྲས་ཀྱི་སྲོང་བཙན་སྒམ་པོའི་ཀྱི་བཙུན་མོ་ལྔ་བཞེས་པའི་ནང་ནས་བཙུན་མོ་ལྔ་ཡི་ནང་ནས་བཙུན་མོ་གསུམ་བོད་པ་རེད་བཙུན་མོ་གཉིས་མི་རིགས་གཞན་པ་རེད་བཙུན་མོ་གསུམ་དེ་ལ་ད་ང་ཚོས་ཡོངས་གྲགས་ཀྱི་དཔེར་བཤད་ན་བོད་མོ་རྣམ་གསུམ་ཟེར་མཁན་བཟོ་འདྲ་དང་ཞུ་ཡས་ཀྱི་ལུགས་སྲོལ་ལོ་དེ་རེད་དུ་བ། ང་ཚོས། བཀའ་ཆེམས་ཀ་ཁོལ་མའི་ཀྱི་ནང་ལ་བོད་མོ་རྣམ་གསུམ་ཞེས་བྲིས་འདུག་ད་དེ་ཡི་གི་བོད་མོ་རྣམ་གསུམ་དེ་བཤད་ན་བཙུན་མོ་གཅིག་ག་རེ་ཟེར་ན་མོང་བཟའ་ཁྲི་ལྕམ་ཞུས་རེད་ཁྲི་ལྕམ་རང་ར་སྟོད་ལུང་མོང་ནས་ཞུས་རེད་རུ་བཞི་ནང་ལོག་ནས་ད་སྲོང་བཙན་ཁོ་རང་གི་ཁྲི་རང་ར་སྟོད་ལུང་གི་རུ་བཞི་ནང་ལོག་ནས་བཙན་པོ་རང་གི་བཙུན་མོ་རང་རེད་ད་བཙུན་མོ་ཡིན་པས་མ་ཚད་ཨ་ནི་ག་རེ་ཟེར་ན་སྲས་འཁྲུངས་སའི་བཙུན་མོ་རང་དེ་ལ་ཁྲི་ལྕམ་ཡང་ཞུ་གི་ད་མོང་བཟའ་ཁྲི་ལྕམ། བཙུན་མོ་གི་ནང་ལས་ཁོ་རང་ཁྲི་ལྕམ་ཐོབ་མཁན་འདི་མོང་བཟའ་ཁྲི་ལྕམ་མ་གཏོགས་མོང་བཟའ་མ་གཏོགས་ཡོད་མ་རེད།

ག་རེ་ཤུགས་ཆེ་བོ་ཞེ་བོ་གླེང་བསྡད་ཡོད་རེད་ཟེར་ན་རྒྱ་བཟའ་དང་བལ་བཟའ་གཉིས་པོ་ཤུགས་ཆེ་བོ་ཞེ་བོ་གླེང་བསྡད་ཡོད་རེད་བ་ལྷག་པར་དུ་ནི་རྒྱ་བཟའ་ཤུགས་ཆེ་བོ་ཞེ་བོ་གླེང་བསྡད་ཡོད་ད་འདིའི་རྗེས་ཀྱི་ང་ཚོའི་ལོ་རྒྱུས་དང་དེ་ཚོ་ན་རྒྱ་བཟའ་བལ་བཟའི་རྣམ་ཐར་ཟེར་མཁན་བཟོ་འདྲ་དང་འདི་འདྲས་ཁ་མཆན་བཙན་པོའི་གི་བཙུན་མོའི་ནང་ནས་ཤུགས་ཆེ་བོ་གླེང་ཡ་དང་ཕྱིས་ཕྱི་ལ་བྱུང་ཡོད་རེད་མ་གཏོགས་ཕྱིས་ཕྱི་ལ་ཡོང་དགོས་པའི་གནད་འགག་གཅིག་ག་རེ་ཐུག་བསྡད་ཡོད་རེད་ཟེར་ན་དེ་གཉིས་ཀྱི་ཇོ་བོ་གཉིས་གདན་འདྲེན་ཞུས་ཡོད་རེད་ཨ་ནི་སངས་རྒྱས་ཆོས་ལུགས་བོད་ལ་དར་སྤེལ་བཏང་ཡ་ལ་ཁོ་གཉིས་ཀྱི་དངོས་གནས་ཀྱི་སྐུ་ལས་ཟེར་ན་ལ་ཤུགས་རྐྱེན་ཞེ་བོ་སྤྲད་ཡོད་རེད་བ་ཁྱིམ་མཚེས་རྒྱལ་ཁབ་རྒྱ་ནག་དང་བལ་ཡུལ་གྱི་རིག་གཞུང་རེད་བ། འདི་ཚོ་དང་ལག་རྩལ་དེ་ཚོ་བོད་ལ་ཁྱེར་བྱས། བཀའ་དྲིན་ཆེན་པོ་དང་དངོས་གནས་བྱས་རྗེས་ཆེན་པོ་དེ་རེད་དེ་ཡིན་ནའང་ལ། སྤུར་རྒྱལ་བཙན་པོའི་དུས་སྐབས་འདི་ག་རང་ལ་བཙུན་མོ་འདི་ཚོའི་ནང་ནས་ཆེ་མཐོང་ཆེ་ཤོས་དང་སུ་དབང་ཆ་ཆེ་ཤོས་དང་སུ་རྩ་ཆེ་ཤོས་བརྩིས་ཡོད་ས་རེད་ཟེར་དུས་སྒོས་སུ། མོང་བཟའ་ཁྲི་ལྕམ་བརྩིས་ཡོད་ཟེར། དེ་འདྲ་ང་ཚོས་དེ་ཚོ་བརྩི་གི་མི་འདུག་རེད་རེད་ཞུས་ཙང་གི། ད་ལྟ་གོང་ལ་ཡང་སྟོབས་ལགས་ཀྱིས་གསུངས་དུས་བཙུན་མོ་ལྔའི་ནང་ལོག་ནས་བྱས་རྗེས་ཆེ་ཤོས་འདི་ཡིས་མོང་བཟའ་ཁྲི་ལྕམ་ཆགས་ནས་གི་ཡོད་རེད་གསུངས་གི་ལ་ད་ཡིན་ནའི་སྐབས་དེ་དུས་ཆབ་སྲིད་ཀྱི་དགོས་མཁོ་དང།

བཤད་སྟངས་ཅིག་འདུག་ད་དེ་ཕྱིས་ལ་ཆོས་ལུགས་ཀྱི་དད་པ་དག་སྣང་དང་འབྲེལ་བྱས་ཤུགས་ཆེ་པོ་བཤད་པ་ཞིག་རེད་བསམ་ན་མ་གཏོགས་པས་དུས་སྐབས་འདི་བཙན་པོའི་སྐབས་སུ་རང་ནས་མོང་བཟའ་ཁྲི་ལྕམ་ལ་ཞེ་བོ་ཅིག་ཆེ་མཐོང་ཡོད་ས་རེད་ཟེར་ཏེ་རྒྱུ་མཚན་ག་རེ་རེད་ཟེར་ན་གཅིག་ནས་ཁོ་ཚོ་ལ་ཇོ་མོ་བོད་མོ་གསུམ་ལ་གི་དེ་གཉིས་ནས་མོང་བཟའ་ཁྲི་ལྕམ་བོད་མི་གི་ཙི་གུ་ཚུན་ཡ་གཅིག་ག་རེ་ར་ས་འཕྲུལ་སྣང་གཙུག་ལག་ཁང་གི་འོག་ཤོད་དེ་ཤ་བྱས་ན་ང་ཚོའི་ལྟེ་བའི་ལྷ་ཁང་ཇོ་ཁང་ལ་ཡོད་ར་བ་ཇོ་ཁང་གི་ཐོག་གི་ག་རེ་ཟེར་ན་ང་ཚོའི་ལས་འགན་བར་ཁྱམས་ལོ་ཇོ་ར་བ་བར་ཁྱམས་ཀྱི་འདིའི་སྟེང་ལ་ག་རེ

ཆེད་དུ་བརྩི་བའི་ལུགས་སྲོལ་བྱུང་ན་ཡིན་ན་ཕྱིས་ལ་ག་རེ་ག་རེ་ཟེར་ན་དད་པ་དང་དེ་འདྲའི་གི་རྐྱེན་གྱིས་རྒྱ་བཟའ་བལ་བཟའ་ལབ་མཁན་དེ་ཤུགས་ཆེ་བོ་ཞེ་བོ་ཆགས་བསྡད་ཡོད་ས་རེད། ད་གཅིག་མོང་བཟའ་ཟེར་ན་ང་ཚོས་རིགས་རྒྱུད་སྤེལ་ཡ་རང་གི་ཆེད་དུ་བྱས་ལ། བོད་ཀྱི་ཇོ་མོ་བོད་མོ་གསུམ་ཟེར་མཁན་ནང་གཅིག་ལྟ་ང་ཚོའི་གནད་འགག་དེ་ག་རེ་སྟེང་ཡོད་རེད་ཟེར་ན་གོང་ལ་ང་ཚོའི་མོང་བཟའ་དེ་ཨ་ལ་སྐྱེ་ཡས་ཡིན་པ་དང་ནི་ཁྲི་ལྕམ་ཡིན་པ་དང་ད་ལེན་ས་ཁོ་རང་དང་བཙན་པོ་ཁོ་རང་གི་ད་རུ་བཞི་གི་ཕྱོགས་ཀྱི་ནང་ལོགས་ནས་སྟོད་ལུང་ནས་ལེན་པ་དེ་རིགས་རྒྱུད་རང་གི་ཆེད་དུ་ཅིག་བསམ་བློ་བཏང་བ་དང་གལ་ཆེ་བོ་ལ་བཞེས་རྒྱུ་ཅིག་ཆགས་བསྡད་ཀྱི་འདུག་ད་འདི་ནས་གཉིས་པ་དེ་ཞང་ཞུང་བཟའ་དང་མི་ཉག་བཟའ་ཟེར་དེ་གཉིས་ཆ་ང་རང་ཚོ་བོད་པའི་གི་དེ་རིགས་རྒྱུད་རེད་དེ་ཡིན་ན་དེ་གཉིས་ཆ་ལོ་ག་བ་ཆགས་འདུག་ཟེར་ན་ཞང་ཞུང་ས་དེ་ནུབ་ཀྱི་མཐའ་མཚམས་ལ་ཆགས་ཏེ་རྒྱལ་ཕྲན་ནུབ་ཀྱི་མཐའ་མཚམས་ཀྱི་རྒྱལ་ཕྲན་ཆེ་ཤོས་དེ་རེད་མི་ཉག་བཟའ་ལ་གཉིས་དེ་ཤར་གྱི་མཐའ་མཚམས་ཀྱི་རྒྱལ་ཕྲན་ཆེ་ཤོས་དེ་རེད། བྱས་ཙང་འདི་གཉིས་ནས་བཙུན་མོ་རེ་རེ་བླངས་བ་ན་སྲོང་བཙན་ག་རེ་བྱས་ནས་བླངས་རེད་ཟེར་ན། མཐའ་མཚམས་ཀྱི་རྒྱལ་ཕྲན་འདི་གཉིས་སྤུར་རྒྱལ་བོད་དང་ཉེ་མོ་འབྲེལ་བ་ཡག་བཟོ་ཡས་དང་ཨ་ནི་འདི་གི་ཁ་དང་མ་སོགས་ན་མ་ཤར་ལ་མི་ཉག་དེ་རྒྱ་ནག་ལ་མ་བལྟས་བས་དང་ཞང་ཞུང་དེ་རྒྱ་གར་ལ་མ་བལྟས་བས་ལྷ་ནང་བསྡད་ལ་ཡོང་བས་ཕྱིར་དུ་དང་སྤུར་རྒྱལ་བཙན་པོའི་རྒྱལ་ཁབ་ལ་ངོ་ལོག་མ་བསྐྱེལ་བས་གཉེན་སྒྲིག་བྱུང་བ་ན་ཁོ། ཡག་ཤོས་བྱུང་ན་གཉེན་སྒྲིག་ཡས་རེད་ཡག་ཤོས་མིན་ན་གསང་བ་ལེན་བྱེད་ཚུལ་ག་རེ་ཟེར་ན། དེ་བྱས་ཡས་ར།

རོགས་པ་བཙལ་གྱི་ཚུལ་བཙན་པོ་ལ་ག་རེ་ཟེར་ན་དེ་ངོ་རྒོལ་བྱེད་ཟེར་ན་ད་གྱེན་ལོག་བྱེད་ཀྱི་གནས་ཚུལ་དེ་མེད་པ་མ་རེད། གནམ་རི་སྲོང་བཙན་སྐབས་སུ་དེ་འདྲའི་གྱེན་ལོག་གི་གནས་ཚུལ་དེ་མང་པོ་ཉམས་མྱོང་དེ་ཟེར་བ། གཅིག་ནས་ད་ཁོ་གཉེན་སྒྲིག་བྱུང་བ་ན་ཁོ་གཉིས་ལ་འབྲེལ་བ་བྱེད་ཀྱི་མ་རེད་བ། བཙན་པོ་རང་ལ་སོ་སོ་གི་བུ་མོ་བཙུན་མོ་ལ་བཏང་ཞེས་བ་རེད་དེ་འདྲའི་ཡིན་དུས་སྐབས་སུ་ཆབ་སྲིད་ཀྱི་དགོས་མཁོ་རང་གི་ཆེད་དུ་ཆགས་བསྡད་བ། ད་གཉིས་པ་དེ་ནས་ཕྱིས་བལྟས་ཟེར་ན་རྒྱལ་ཁབ་འདི་གཉིས་ཀྱི་རྒྱ་ནག་གི་རྒྱལ་ཁབ་དང་ལྷོ་རྒྱ་གར་དང་བལ་ཡུལ་རྒྱལ་ཁབ་དེ་གཉིས་ཀྱི

སྐུ་འཚོ་ཞིང་བཞུགས་དགོས་བཟོས་རྒྱོགས་ཀྱི་ཨ་ནི་སངས་རྒྱས་རང་གི་སྐུ་གསུམ་མ་གཏོགས་ཡོད་མ་རེད་གཅིག་ག་རེ་ཟེར་ན་རྒྱ་གར་ལ་ཡོད་རེད་གཅིག་ག་རེ་ཟེར་ན་རྒྱ་ནག་ལ་ཡོད་རེད་གཅིག་བལ་ཡུལ་ལ་ཡོད་རེད་ད་ཕར་ཕྱིན་འདི་བོད་ལ་ཚུར་གདན་འདྲེན་ཞུ་ཡོད་ཀྱི་ཅིག་རྟགས་དང་མཚན་མ་དང་འདི་འདྲས་ཀྱི་དགོངས་པ་རེད་ཟེར་གྱི་གནས་ཚུལ་འདི་འདྲས་བཤད་ཀྱི་ཡོད་རེད་ད་ཕྱིན་ནས་དེ་ལ་བལྟས་ཅིག་ང་ཚོས་ཆོས་ལུགས་ཀྱི་ལྟ་སྟངས་དང་ཆོས་ལུགས་བཤད་སྟངས་བྱས་ན་རྒྱ་བཟའ་བལ་བཟའ་གཉིས་ག་རེ་བྱས་ནས་བཙུན་མོ་བཞེས་རེད་ཟེར་ན་ཇོ་མི་བསྐྱོད་རྡོ་རྗེ་དང་ཇོ་ཤཱཀྱ་མུ་ནེ་གཉིས་བོད་ལ་གདན་འདྲེན་ཞུ་ཡོད་ཀྱི་དགོས་མཁོ་དང་ད་དེ་འདྲས་ཀྱི་དུས་ལ་དཔའ་བོད་ཀྱི་གནས་བབ་འདིའི་ཐོག་ནས་བཙུན་མོར་བཞེས་པའི་ཀྱི་བཤད་ཡོང་གི་དང་ད་ཆོས་ལུགས་མ་ཡིན་པའི་ཆབ་སྲིད་དང་དངོས་ཡོད་ཀྱི་གནས་ཚུལ་འཕེལ་འགྲོ་སྟངས་ལོ་རྒྱུས་དུས་སྐབས་དེའི་སྐབས་སུ་དེ་ལྟར་ང་ཚོས་གོང་དུ་ཞུས་པ། སྐབས་དེ་དུས་ཀྱི་དམིགས་ཡུལ་གཙོ་བོ་རེད་བསམ་གི་འདུག་བ་ལ། ཡིན་ནའང་ལ་ཁོ་ལོ་རྒྱུས་ལ་ཉེ་འདི་ལ་ཁོ་ལྟ་སྟངས་གནས་ཚུལ་ལོགས་ཁ་མང་པོ་ཞིག་ཡོད་བ་རེད་ཁོ། ཆབ་སྲིད་ཐོག་ནས་ལྟ་སྟངས་བྱུང་གི་རེད་ཁོ་ཆོས་ལུགས་ཀྱི་ཐོག་ནས་ལྟ་སྟངས་བྱུང་གི་རེད་ཁོ། སྤྱིར་བཏང་ལོ་རྒྱུས་རང་གི་སྤྱི་ཚོགས་ཀྱི་གནས་བབ་རང་གི་གནས་བབ་དེ་དེ་འདྲ་བྱུང་དང་དེ་གནས་བབ་གཞན་དེ་འདྲ་བྱས་དང་དེ་འདྲ་བྱེད་དགོས་ཟེར་གི། ཆོས་ལུགས་དང་ཆབ་སྲིད་གཉིས་ཆ་མེད་པའི་ལྟ་སྟངས་བྱུང་གི་རེད་བྱུང་རིམ་དངོས་ཡོད་གནས་ཚུལ་གལ་ཆེ་བའི་ཐོག་ནས་ལྟ་དགོས་འདུག་གསུངས་ད། ལྟ་སྟངས་འདི་འདྲ་ཞིག་ཆགས་བསྡད་དགོས་ས་རེད་མོད། ཡང་ད་ལྟ་བར་ལ་ད་ང་རང་ཚོ་ནི་བོད་པ་ཚོས་བེད་སྤྱོད་བྱེད་བཞིན་པའི་བོད་ཡིག་དེ་ཨ་ནི་ཆོས་རྒྱལ་སྲོང་བཙན་སྒམ་པོའི་སྐུ་དུས་ལ་གསར་གཏོད་གནང་བ་ཅིག་གི་ཆགས་ཀྱི་ཡོད་རེད་དེ་ཡིན་ནའི་ལས་རྒྱལ་པོས་ནི་ཐུ་མི་སམ་བྷོ་ཊ་ལ་སོགས་པའི་བོད་པ་བློ་རིག་རྣོ་བ་ཁག་ཅིག་རྒྱ་གར་ལ་མངགས་གཏོང་གནང་རྗེས་བྱས་ནས་བོད་ཡིག་གསར་གཏོད་གནང་ཡག་ད་དེ་ཅིག་གནང་ཡི་དུས་སྐབས་དེ་དུས་ང་རང་ཚོ་ཡང་བོད་པའི་སྤྱི་ཚོགས་ནང་ལོགས་ལ་ཅིག་གི་ཡི་གེ་ཅིག་མེད་དུས། བོད་ཡིག་གསར་གཏོད་གནང་ཡག་ད་འདི་གས་ཀྱི་ཡང་འཆར་གཞི་འདི་ག་འདྲས་བཏིང་གནང་པ་ཡིན་ན་འདི་སྔོན་ནས་ཡང་བོད་ཡིག་རྩ་བ་ནས་མེད་པ་མ་རེད་ཞང་ཞུང་དང་འདི་གས་ཀྱི་ཐོག་ནས་ཡི་གེ་ཡོད་རེད་དེ་ལས་ད་ལྟ་ཡང་གཅིག་གི་ད་ལྟ་བར་ལ་ད་བེད་སྤྱོད་བྱེད་ཡག་འདི་ཨ་ནི་ཆོས་རྒྱལ་སྲོང་བཙན་སྒམ་པོས་ཐུ་མི་སམ་བྷོ་ཊ་མངགས་གཏོང་གནང་རྗེས་ཐུ་མི་སམ་བྷོ་ཊས་ཨ་ནི་ད་གསར་དུ་ད་བཟོས་གནང་པ་གཅིག་གི་ཆགས་ཀྱི་ཡོད་རེད་བ། ངག་དབང་སྒྲོལ་དཀར་ལགས་ད་ཐུ་མི་སམ་བྷོ་ཊ་གིས་བོད་ཡིག་གསར་གཏོད་གནང་ཡག་ད་ནི་དེ་སྲོང་བཙན་སྒམ་པོའི་དུས་སྐབས་འདི་སྐབས་སུ་འདི་འདྲས་ཞིག་གསར་གཏོད་གནང་དགོས་ཡག་གི་རྒྱུ་རྐྱེན་ལུས་ཀྱི་ག་རེ་བྱས་ཀྱི་ཡོད་རེད་ཟེར་དེ་ཐོག་ལ་ང་ཚོས་ཅིག་བལྟས་ཡོང་དུས་སྐབས་སུ་སྤྱི་བཏང་གི་ང་རང་ཚོའི་ནམ་རྒྱུན་ཡོངས་གྲགས་ཀྱི་བཤད་སྲོལ་ལོ་བཞི་ལ་ཐོན་མི་སམ་བྷོ་ཊ་ནི་བོད་ཡིག་ཐོག་མར་གསར་གཏོད་གནང་རེད་གསུང་ཡ་དང་ད་དེ་གསར་གཏོད་གནང་དགོས་དེ་ཨ་ནི་དགོས་པའི་རྒྱུ་མཚན་ལུས་ཡིན་ཡ་ག་ག་འདྲ་ཡོད་རེད་ཟེར་ན་ཆོས་རྒྱལ་སྲོང་བཙན་སྒམ་པོས་ཀྱི་ཨ་ནི་དུས་སྐབས་འདིའི་སྐབས་སུ། ད་བོད་ཁམས་གཅིག་གྱུར་བཟོས་རྗེས་དེ་ཡི་གི་ད་ལྟའི་ཆར་ང་ཚོའི་ད་ལྟའི་ཆར་རྒྱལ་ཁབ་དེ་ཚོ་ཡིན་ན་གཅིག་པ་རེད་བ་རྒྱལ་ཁབ་གཅིག་གི་ཐོག་ལ་ད་ལྟ་དོན་ཆེན་གྱི་དཔེ་བཞག་ན་སྲིད་འཛིན་ལོ་ཅིག་གསར་བ་ཞིག་འཁོད་པ་ན་ཁོ་རང་ཚོ་རྒྱལ་ཁབ་གཞན་པ་དེ་ཚོས་ཀྱི་འཚམས་འདྲི་ཡི་གེ་བཏང་ཡ་ལོ་ཞིག་ཡོད་རེད་བྱས་ཙང་དེ་འདྲས་ཀྱི་ལམ་ལུགས་སུ་ཚོ་དེ་ད་སྔོན་མ་རང་ནས་ཅིག་ཡོད་བ་ལོ་བྱས་རྗེས་མཐའ་བཞིའི་རྒྱལ་རྒྱལ་ཕྲན་དང་རྒྱལ་ཁབ་དེ་ཚོས་ཀྱི་སྲོང་བཙན་སྒམ་པོ་ལ་ནི་དེ་དབུ་བརྙེས་པ་ཟེར་ན་ད་རྒྱལ་ཁབ་གཅིག་གྱུར་བཟོས་རྗེས་སྲོང་བཙན་སྒམ་པོ་ནི་བོད་ཀྱི་རྒྱལ་པོ་བྱས་པ་དེ་ལ་ཕར་ཚུར་འཚམས་འདྲིའི་ཕྱག་བྲིས་མང་པོ་བཏང་ཡོང་དུས་སྐབས་སུ་ཨ་ནི། ང་རང་ཚོ་བོད་ལ་དུས་སྐབས་དེའི་སྐབས་སུ་ད་ཡི་གེ་མེད་པ་ཡིན་པ་སོང་ཙང་ངག་ལན་ཙམ་དང་ཡང་མིན་ན་རྒྱལ་ཁབ་ཁོ་རང་ཚོའི་གི་ད་ག་རེ་ཚུར་བཏང་མཁན་ཁོ་རང་ཚོའི་གི་ཡི་གེའི་ཐོག་ལ་ཕར་ད་ལོ་ཙཱ་བ་ཟེར་ན་ཁོ་རང་ཚོའི་གི་གནད་དོན་ལ་ཕར་ཚུར་བསྒྱུར་བྱས་བྲིས་གཟུགས་སུ་བཀོད་བྱས་ཨ་ནི་ཕར་བཏང་ཡ་མ་གཏོགས་གཞན་པ་ང་ཚོ་ལ་ད་དེ་མེད་བ་རེད། དེ་འདྲ་ཡིན་དུས་སྐབས་སུ་གཅིག་ནས་དུས་སྐབས་དེའི་སྐབས་སུ། བཙན་པོ་སྲོང་བཙན་སྒམ་པོའི་ཐུགས་ལ་ཡིན་ན་ལྟས་སུ་ག་རེ་ཟེར་ན་ད། ཕམ་ཤོ་ཉེས་བཟོ་འདྲ་ཞིག་གི་རྣམ་པ་འདི་འདྲའི་འཆར་ཡོང་བ་དང། གཉིས་ནས་ད་གཞི་རྩའི་གི་ག་རེ་ཟེར་ན་རྒྱལ་ཁབ་ཅིག་དང་སྤྱི་ཚོགས་ཅིག་གི་ལམ་ལུགས་སོགས་ཟེར་ན་འདྲ་སྒྲིག་གཞི་ཟེར་ན་འདྲ་དེ་ཚོ་ད་ཡར་རྒྱས་དང་འཕེལ་རྒྱས་དང་འདི་འདྲ་གཏོང་དགོས་དུས་སྐབས་སུ་ཡི་གེ་ཅིག་མེད་པ་ཡིན་ན་ད་དེ་ཡོང་ཐབས་ཁྱོན་ནས་མེད་པ་ཡིན་པ་སོང་ཙང་འདི་འདྲའི་གི་དགོངས་གཞི་བྱས་རྗེས་ཨ་ནི་ང་ཚོའི་གི་ཡི་གེ་བོད་ཡིག་གསར་བཟོ་གནང་རེད་ཟེར་གི་ད་ནམ་རྒྱུན་ང་ཚོའི་གི་གསུང་སྟངས་དང་ནམ་རྒྱུན་ང་ཚོའི་གི་ཆོས་འབྱུང་ལོ་རྒྱུས་ནང་ལ་འཁོད་བཞག་རྒྱུ་གི་ད།

དབུས་གཙང་རུ་བཞི་གི་ས་ཁུལ་དེ་ལ་དབང་བསྒྱུར་ཐུབ་པའི་གི་དུས་སྐབས་འདིའི་སྐབས་སུ་སྲོང་བཙན་སྒམ་པོ་གཞི་ནས་ཆབ་སྲིད་ལ་ཁ་ལོ་སྒྱུར་ཡོད་རེད་བ། བྱས་ཙང་སྐབས་དེ་དུས་ཙམ་པ་བོད་ལབ་མཁན་དེ། ཡང་མིན་ན་ཡར་ཀླུང་ཡང་མིན་ན་དབུས་གཙང་རྒྱལ་རྒྱུད་ཀྱི་དབུས་གཙང་རུ་བཞི་གི་ཁྱབ་ཁོངས་དེ་ལ་གོ་ཡ་ཞིག་མ་གཏོགས་དེ་ལས་ལྷག་པ་དེ་ལ་བོད་ལབ་ཀྱི་ཡོད་པ་མ་རེད་བ། དེ་ལས་ལྷག་པ་གི་ང་ཚོས་ཀྱི་དེང་དུས་ཀྱི་བོད་པའི་ཀྱི་ཁྱབ་ཁོངས་ཀྱི་ས་ཁུལ་དེ་ཚོ་ལ་ཆ་བཞག་པ་ན་ཁོ། མངའ་རིས་ལ་ཆ་བཞག་པ་ན་ཞང་ཞུང་སྟོད་ཕྱོགས་ལ་བྱས་ནས་ཞང་ཞུང་ལས་སྨད་ལ་བྱས་ནས་སུམ་པ་ཡོད་རེད་བྱང་ལ་བྱས་ནས་འ་ཞ་ཡོད་རེད་ད་དེ་ག་ནང་བཞིན་གྱི་ལྷོ་ཕྱོགས་བྱས་ན་མོན་ཡོད་རེད་དེ་འདྲའི་གི་ང་ཚོའི་གི་རུས་རྒྱུད་ཚོ་པའི་གི་ས་ཁུལ་དབང་སྒྱུར་ཆེན་པོ་བྱས་ཅིང་བོད་ཁོ་རང་དུས་སྐབས་དེའི་སྐབས་སུ་རྒྱལ་ཁབ་ཅིག་ཆགས་མེད་དུས་སྐབས་སུ་དེ་ག་ནང་བཞིན་བོད་ལབ་མཁན་པའི་རྒྱལ་ཁབ་འདི་གི་མིང་ཆགས་མེད་དུས་སྐབས་སུ་ཨ་ནི་གི་བོད་ཡིག་ཐོན་མིའི་གོང་ལ་བོད་ཡིག་ཡོད་རེད་ཡོད་མ་རེད་ཟེར་དེ་བོད་དེ་བཙན་པོ་སྲོང་བཙན་སྒམ་པོའི་གཅིག་གྱུར་ལ་བཟོས་ཚར་བའི་བོད་དེ་ལ་ངོས་འཛིན་དཀའ། བཙན་པོ་སྲོང་བཙན་སྒམ་པོའི་གཅིག་གྱུར་མ་བཟོས་པའི་གི། ཨ་ནི། བོད་དེ་ལ་ངོས་འཛིན་ག་ཟེར་ཐལ་བ། རེད་རེད་རེད། བཙན་པོ་སྲོང་བཙན་སྒམ་པོའི་གཅིག་གྱུར་བཟོས་པའི་གི་བོད་དེ་ལ་ངོས་འཛིན་འཛིན་ངོས་གནང་གི་ཡོད་ན། ཨ་ནི། དེའི་གོང་ལ་བོད་ལ་ཡི་གེ་ཡོད་བ་མ་རེད་ལབ་ན་འགྲིག་གི་ཡོད་རེད་ཁོ་རེ། གཅིག་གྱུར་བཟོས་ཚར་བའི་རྗེས་ཀྱི་བོད་ལ་ཡི་གེ་ཡོད་རེད་མ་རེད་ཟེར་དུས་སྐབས་སུ། ད་དེའི་གོང་ལ་བོད་ལ་ཡི་གེ་ཡོད་རེད་ཟེར་ན་ཁོ་ཞང་ཞུང་གི་ཡི་གེ་དེ་ག་རེ་ཟེར་ན།

ཐོན་མིའི་གོང་ལ་ཡི་གེ་ཡོད་དམ་མེད་ཟེར་གི་བསམ་བློ་བཏང་ཟེར་དེ་འདྲས་ལ་ཞུགས་མེད་དྲན་བསམ་གྱི་འདུག། ལོ། ད་གཉིས་པ་དེ་བཙན་པོ་སྲོང་བཙན་སྒམ་པོས་བོད་པ་རྒྱུ་མཚན་གང་འདྲ་ཞིག་ལ་བལྟས་ཀྱིས་བོད་ཡིག་གསར་བཟོ་གནང་རེད་ཟེར་གྱི་དང། འདི་ཡི་གི་ཐོག་ལ་བསམ་བློ་བཏང་ཡོང་དུས་སྐབས་སུ་གཞི་རྩའི་དད་ཅིང་ང་ཚོས་ཆོས་འབྱུང་ལོ་རྒྱུས་ཁག་ལ་གསལ་རྒྱུ་གི་འདི་ཡིན་གྱི་རེད་དེ་ག་རེ་ཟེར་ན་དུས་སྐབས་དེའི་སྐབས་སུ་བོད་ལ་ཡི་གེ་མེད་པ་ག་རེ་ཟེར་ན་དེ་མཐའ་བཞིའི་རྒྱལ་ཕྲན་ལ་ཡི་གེ་བཏང་ཡས་ཡོད་པ་མ་རེད་ཟེར་རྒྱུ་རེད་བ། འདིའི་ནང་ལ་ད་རུང་ད་ང་ཚོས་བསམ་བློ་བཏང་ས་གཞན་པ་འདི་འདྲ་ཡོད་རེད་བསམ་གྱི་འདུག་རྒྱལ་ཁབ་གཅིག་གྱུར་བྱས་ཚར་རེད་ཞང་ཞུང་གི་ཡི་གེ་ཡོད་པ་ད་ང་ཚོས་གཞི་ལ་བཞག་དགོས་ཀྱི་རེད་བསམ་གྱི་འདུག་ག་རེ་ཟེར་ན་ཞང་ཞུང་ལབ་མཁན་འདི་ཀོ་ལོ་རྒྱུས་རིང་པོ་རེད་རིག་གནས་ཕྱུག་པོ་ཞིག་ཅིག་ཡོད་རེད་བ་ང་རང་ཚོའི་གི་སྲོང་བཙན་གོང་ལ་བྱས་ཙང་འདི་འདྲས་ཀྱི་རིག་གནས་ཕྱུག་པོ་གི་ད་ཅི་ད་ག་རེ་ཟེར་ན་དེ་ཡོད་རྒྱུ་ཅིག་ལ་ཡི་གེ་ལ་མ་བརྟེན་པའི་རིག་གནས་ཕྱུག་པོ་འདི་འདྲ་ཡོང་ཤེས་ཡས་མེད་རྒྱུ་བཟོ་འདྲ་ཆགས་བསྡད་དགོས་རེད་དེ་འདྲས་བྱེད་དུས་སྐབས་སུ་སྲོང་བཙན་གྱི་མཐའ་བཞིའི་རྒྱལ་ཕྲན་འདི་ལ་ཡི་གེ་བསྐུར་དུས་སྐབས་སུ་ཞང་ཞུང་གི་ཡི་གེ་དེ་བེད་སྤྱོད་བཏང་མི་འདུག་བ་དེ་ལ་ང་ཚོས

བྲག་སྲིན་མོ་ལ་བརྒྱུད་བཞག་རྒྱུ་གི་ང་རང་ཚོའི་གི་དེ་དུས་ཀྱི་མེས་པོ་གོང་མ་དེ་ཚོའི་གི་ཆོས་ལུགས་དེ་བོན་ཆོས་རེད་བ། ཆོས་ལུགས་བོན་ཆོས་ཡིན་པ་གང་ཞིག་ལ་ཆོས་ལུགས་སློབ་སྦྱོང་བྱེད་ཡས་དང་དེ་ལ་བརྟེན་པའི་རིག་གཞུང་འདི་ཚང་མ་ལོ་ཞང་ཞུང་སྨར་ཡིག་ལབ་མཁན་འདི་རེད་བ། ད་དན་ད་ང་ཚོའི་གི་ཞང་ཞུང་དུས་སྐབས་དེ་གོང་ལ་གང་བྱས་བོད་ཀྱི་རིག་གནས་ཀྱི་ལྟེ་གནས་དང་ཆབ་སྲིད་ཀྱི་ལྟེ་གནས་དང་གང་བྱས་ད་ཆོས་ལུགས་ཀྱི་ལྟེ་གནས་དང་ད། ད་རུང་དང་རིག་གནས་དང་ཆོས་ལུགས་ཀྱི་ལྟེ་གནས་དེ་ཞང་ཞུང་ཆགས་ཀྱི་བསྡད་དགོས་རེད་བ་ཞང་ཞུང་ཟེར་དུས་སྐབས་སུ་ད་ང་ཚོའི་གི་སྟོད་མངའ་རིས་རྒྱལ་རྒྱུད་ཆགས་བསྡད་དགོས་རེད་བ་ལའོ། བྱས་ཙང་དེ་འདྲ་སྲོང་བཙན་སྒམ་པོའི་གི་དེ་ཚོ་ཚང་མ་གཅིག་གྱུར་བསྡུས་ཚར་རྒྱུའི་སྐབས་སུ་ད་གཅིག་གྱུར་གི་རྒྱལ་ཁབ་དེ་སྲ་བརྟན་གཏོང་དགོས་རེད་བ་དེ་སྲ་བརྟན་གཏོང་བ་ལ་ཨ་ནི་ངེས་པར་དུ་ག་རེ་ཟེར་ན་ཞང་ཞུང་གི་ཡི་གེ་དེ་བེད་སྤྱོད་བཏང་བ་ཡིན་ན་རང་བཞིན་གི་གི་ཁུངས་དང་ལུང་གཏུག་ས་དེ་ཞང་ཞུང་ཡིན་པ་སོང་ཙང་མིའི་སེམས་ཁམས་ཀྱི་ཆ་ནས་ཞང་ཞུང་ལ་བློ་ཐག་ཉེ་པོ་བྱེད་ཡས་ཤིག་རེད་མ་གཏོགས་དུས་སྐབས་དེ་སྐབས་སུ་བཙན་པོའི་སྐབས་ཀྱི་གཤེན་ཚང་མ་ལོ་ཞང་ཞུང་ནས་མར་ཡོང་རྒྱུ་བཟོ་འདྲ་འགྱོ་རེད། དེ་ག་ནང་བཞིན་གྱི་དུས་སྐབས་དེ་གོ་སྲོང་བཙན་སྐབས་སུ་སངས་རྒྱས་ཆོས་ལུགས་བོད་ལ་ག་རེ་བྱས་ཀྱི་ཁྱབ་སྤེལ་བཏང་རེད་ཟེར་ན་ཉི་ཤུ་དང་ང་ཚོའི་སྲོང་བཙན་སྒམ་པོ་སྤྱན་རས་གཟིགས་ཀྱི་རྣམ་སྤྲུལ་རེད་ཟེར་མཁན་དེ་འདྲས་ཅིག་ཡོད་རེད་དེ། ད་ལྟའི་ང་ཚོའི་ལྷ་ཆོས་དག་སྣང་གི་ལོ་རྒྱུས་ཀྱི་ཐོག་ནས་བལྟས་ན་དེ་འདྲས་ཅིག་ལ་བསམ་བློ་བཏང་མ་ཆོག་པ་དེ་འདྲ་ཡོད་མ་རེད་དེ་ཡིན་ན་ལ་དངོས་ཡོད་གནས་ཚུལ་ལ་དུས་སྐབས་དེ་སྐབས་སུ་སྲོང་བཙན་གྱིས་བོད་ཁམས་གཅིག་གྱུར་བཟོས་རེད་བོད་ཁམས་གཅིག་གྱུར་དེ་སྲ་བརྟན་འགྱུར་དགོས་སྲ་བརྟན་འགྱུར་དུས་སྐབས་སུ་སྲོང་བཙན་ཁོ་རང་གི་འོག་ལ་མཐའ་བཞིའི་རྒྱལ་ཕྲན་དང་མི་འབངས་མི་སེར་ཚང་མ་གོ་བུ་ལུས་བུ་བྱེད་མཁན་ཞིག་དགོས་ཀྱི་ཡོད་རེད་བ། དེ་མ་བྱུང་ན་གྱེན་ལོག་རྒྱག་ཡའི་ཉེན་ཁ་ཡོད་རེད་བ། ད་དེ་གྱེན་ལོག་རྒྱག་ཡའི་གྱི་ཉེན་ཁ་དེ་ལས་སྐྱོབ་ཡས་ཀྱི་ཆེད་དུ་སྲོང་བཙན་གྱིས་ག་རེ་བྱེད་དགོས་རེད་ཟེར་ན་བུ། མངའ་འོག་ཏུ་བཅུག་བཞག་རྒྱུ་གི་མི་དེ་ཚོའི་གི་བསམ་བློའི་འདུ་ཤེས་ལ་འགྱུར་བ་བཏང་ཡས་ཀྱི་ཨེ། དགོངས་པ་དེ་བཞེས་དགོས་པར། བསམ་བློའི་འདུ་ཤེས་ལ་འགྱུར་བ་གཏང་དགོས་ཀྱི་ཡོད་ན། ངེས་པར་དུ་ག་རེ་ཟེར་ན་དུས་སྐབས་དེ་སྐབས་སུ་ཨེ་ཤི་ཡའི་ནང་དར་སོ་ཆེ་ཤོས་ཀྱི་ཆོས་ལུགས། ཡག་ཤོས་ལ་འཛིན་དགོས་ཀྱི་ཆོས་ལུགས་སངས་རྒྱས་ཆོས་ལུགས་དེ་ཆགས་བསྡད་དགོས་འདུག་སྲོང་བཙན་གྱིས་སངས་རྒྱས་ཆོས་ལུགས་བོད་ལ་གདན་འདྲེན་ཞུ་དགོས་ཀྱི་དམིགས་ཡུལ་དེ། ད་ང་ཚོས་ལྷ་ཆོས་དག་སྣང་ངོས་ནས་བལྟས་ན་འཕགས་པ་སྤྱན་རས་གཟིགས་རྣམ་སྤྲུལ་དང་འདི་འདྲས་ཅིག་ཡིན་གྱི་རེད་ཟེར། མི་ཆོས་ངོས་ནས་བལྟས་ན་སྲོང་བཙན་གྱི་སྔོན་ལ་སངས་རྒྱས་ཆོས་ལུགས་ག་འདྲས་ཡོད་མེད་ཅིག་ད་དེ་ཤ་དབྱིན་ཇི་སྐད་ལ་ཟེར་བཀྲས་སིས་ནང་ལ་ཡོད་དོ། ཀུན་ལ་གྲོགས་དང་ཉམས་མྱོང་མེད་པ། ང་ཚོས་དངོས་ཡོད་ཀྱི་གནས་ཚུལ་ལ་ཕྱེ་བ་ཡིན་ན། ལྷག་པར་དད་པ་དག་སྣང་དང་སྐྱེ་བ་སྔ་ཕྱིའི་སྐོར་དུ་བཤད་ན་གནས་ཚུལ་ལོགས་ཀ་རེད་པ། དེ་འདྲ་ཡིན་དུས་སྐབས་སུ་ད་དེ། གོ་ལོ་ཐོས་ལོ་ཅིག་དང་ཡོད་ཆོག་གི་རེད་ཡིན་ན་ལ་མུ་མཐུད་ཅིག་ཞང་ཞུང་གི་ཆོས་ལུགས་དེ་མུ་མཐུད་བོན་གྱི་ཆོས་ལུགས་དེ་མུ་མཐུད་སྲོང་བཙན་གྱིས་རྒྱུད་འཛིན་བྱེད་ཁོ་རང་རྒྱལ་པོ་བྱེད་ཁ་བཤད་ན་དེ་དཀའ་ངལ་འཕྲད་ཡས་ཡིན་པ་རེད་ག་རེ་ཟེར་ན་རྒྱུ་མཚན་ག་རེ་རེད་ཟེར་ན། ཁུངས་དང་ལུང་གཏུགས་ས་ཚང་མ་ཞང་ཞུང་བྱས་དགོས་རེད་དེ་ཞང་ཞུང་ཁོ་རང་རྒྱལ་དྲན་བྱས་ཏེ་དེ་དབང་དུ་བསྒྱུར། དཔེ་བྱས་ན་ང་ཚོའི་ལས་སླ་ཤོས་རེད་འདི་རེད། དེ་འདྲ་རྒྱ་མི་གུང་ཁྲན་ཏང་གིས་བོད་ལ་བཙན་འཛུལ་བྱེད་དུས་སྐབས་སུ་ག་རེ་བྱས་ནས་བོད་པའི་ཆོས་ནི་དགོས་ག་རེ་བྱས་ནས་རྒྱལ་བ་རིན་པོ་ཆེ་ཡང་ལ་ཅིག་ང་ཚོའི་བོད་དེ་ཅིག་དད་པ་དེ་མེད་པར་བཟོ་ཡག་གི་བསམ་བློ་གཏང་གི་ཡོད་རེད་ཟེར་དུས་སྐབས་སུ་རྒྱུ་མཚན་ག་རེ་རེད་ཟེར་དུས་སྐབས་སུ། གཞི་རྩའི་བོད་མིའི་གི་ད་ས་ཆ་འཕྲོག་ཚར་ར་རེད། བོད་གཞིས་ལུས་མི་མང་གི་ཆབ་སྲིད་ཀྱི་དབང་ཆ་འཕྲོག་ཚར་ར་རེད། དོན་དུ་ནི་ཕྱི་ལོགས་ཀྱི་དབང་ཆ་ཚང་མ་འཕྲོག་ཚར་ར་བ།

གནས་ཚུལ་ཅིག་ཆགས་ཡོད་དུས་སྐབས་སུ་རྒྱ་ནག་གིས་དེ་འདྲ་གཏོར་བཤིག་གཏང་དགོས་དམིགས་ཡུལ་རང་དེ་རེད། དེ་ཡིན་ད་སོང་ཙང་ད་སྲོང་བཙན་གྱི་རྗེས་ལ་དངོས་གནས་དགུ་པོ་ལུས་ཡོད་ཕྱིར་ཤར་བསྐྱོད་བྱེད་ངེས་ཅིག་གྲུབ་ཀྱི་ཡོད་ན། ད་ག་རེ་མེད་པ་བཟོ་དགོས་དགོས་རེད་ཟེར་ན། བོན་གྱི་ཆོས་ལུགས་དེ་བྱས་ན་ཨ་ནི་ག་རེ་ཟེར་ན་སྲོང་བཙན་ཁོ་རང་ལས་ཆེ་མཐོང་ཆེ་བ་བྱེད་ངེས་ཀྱི་ཨ་ནི་བླ་མ་ཡོད་བ་རེད་རྒྱལ་པོ་ཡོད་བ་རེད་དེ་ག་པར་ཡོད་རེད་ཟེར་ན་ཞང་ཞུང་ཡོད་རེད་ཨ་ནི་འབངས་མི་སེར་ཚང་མས་གུས་བཀུར་དེ་ཞུ་བའི་ག་ལས་ག་བ་ཆགས་འགྲོ་གི་རེད་ཨ་ནི། སྐད་ཡིག་དེ་བེད་སྤྱོད་བྱས་པ་ཡིན་ན་སྐད་ཡིག་དེ་ལ་བསྟུན་པའི་རིག་གཞུང་དེ་ཞང་ཞུང་གི་རིག་གཞུང་ཡིན་པ་སོང་ཙང་ཡང་ཡ་ག་རེ་ཟེར་ན་དེ་འདྲ་ཅིག་ལེན་པོ་ཞིག་ཡོད་པ་མ་རེད། དེ་འདྲ་ཡིན་པ་སོང་ཙང་སྲོང་བཙན་གྱིས་སངས་རྒྱས་ཆོས་ལུགས་བོད་ལ་དར་སྤེལ་གཏོང་དགོས་ཡ་དེ་རེད་ཨ་ནི་ཆོས་ལུགས་གསར་བ་འདིའི་འོག་ནས་ཨ་ནི་མི་མང་ཚང་མ་ལ་སྲོང་བཙན་སྒམ་པོ་ཁོང་རང་ལ་དད་པ་བྱེད་ངེས་ཅིག་སྤྱན་རས་གཟིགས་ཀྱི་རྣམ་སྤྲུལ་ཡིན་པས་ཀྱི། ཆ་བྱད་ལུས་ལ་བཞེས་ཤིང། ཨཱ་ནི་འདི་ཡི་གི་ཆོས། དེ་བོད་ལ་དར་སྤེལ་བྱེད་པ་ལ་ཞང་ཞུང་གི་ཡི་གེ་དེ་བེད་སྤྱོད་མ་བཏང་བྱས་ཨཱ་ནི། བོད་ཡིག་ཅིག་གསར་བ་ཅིག་གསར་གཏོད་བྱས་ཅིག་གསར་བ་བཟོས་པ་ཡིན་ན། ད་མདོར་བསྡུས་ནས་བཤད་ན་ཞང་ཞུང་གི། ཕྱོགས་ག་ནི་ལ་དྲི་མ་མེད་པ་ཆོས་ལུགས་ཀྱི་དྲི་མ་མེད་པ་རིག་གཞུང་གི་དྲི་མ་མེད་པ་དེ་འདྲས་བཟོས་པ་ཡིན་ན་གསར་དུ་གཅིག་གྱུར་བཟོས་པས་ཀྱི་བཙན་པོའི་རྒྱལ་ཁབ་འདི་ལ། ཨཱ་ནི། ཞང་ཞུང་གི་ཤུགས་རྐྱེན་ག་ག་ལས་ཡང་མ་རེད་པ། ཞང་ཞུང་ལ་གཉིས་ཏེ། རྩ་ཆེན་པོ་ཞེ་པོ་ཅིག་ཡིན་པའི་རྣམ་པ་ཁྱོན་ནས་ཆགས་ཡ་ཡོང་མ་རེད་པ། བྱས་ཙང་འདི་འདྲའི་གི་དགོངས་པ་ལ་བརྟེན་ཅིག་ཨ་ནི། གསར་དུ་བཟོ་རྒྱུའི་གི་ད་དམིགས་ཡུལ་འདི་འདྲ་ཅིག་རེད་བསམ་མི་ད། དེ་ངས་གི་ད་མང་པོ་ཅིག་བསམ་བློ་ལ་ཅིག་བཏང་ཅིག་ནམ་ཞར་རྒྱུན་དུ་གི་ཅིག་ཡིག་ཆ་ལོ་ཅིག་མང་པོ་བསྔོག་ཅིག་ད་གི་ཡ་མ་ཅིག་བསྡུར་ཅིག། འདི་འདྲ་ཅིག་རེད་བསམ་བསམ་བློ་ཅིག་ཆགས་བསྡད་གི་འདུག་ཨ། ལོངས་ད་སུ། ཡིན་ན་ལ་དུས་སྐབས་དུས་སྐབས་སུ་སྲོང་བཙན་གྱིས་བོད་ཡིག་འདི་ག་འདྲ་ཞིག་བཟོས་རེད་ཟེར་འདི་སྐོར་ལ་ད་རུང་ད་ང་ཚོས་བསམ་བློ་བཏང་ཡ་ཅིག་ལ། དེ་འདྲ་ང་ཚོས་སྤྱོད་བཞིན་པའི་དཔེ་བྱས་ན་སྲོང་བཙན་སྒམ་པོའི་བརྡ་སྤྲོད་པའི་བསྟན་བཅོས་བརྒྱད་བརྩམས་རེད་ཟེར་ཆོག་ར། དེ་བྱས་འདུག་གི་སྲོང་བཙན་གྱིས་ད་ལྟ་ང་ཚོས་ཀྱི། ང་རང་ཚོས་ཀྱི་ད་ལག་ལེན་བསྟར་བཞིན་པའི་ཨ་ནི་སུམ་ཅུ་པ་དང་རྟགས་འཇུག་པའི་གཞུང་དེ་ཇི་བཞིན་སྲོང་བཙན་གྱིས་གསར་གཏོད་གནང་སྲོང་བཙན་གྱི་སྐབས་སུ་ཐོན་མི་སམ་བྷོ་ཊ་གིས་གསར་གཏོད་གནང་བཞག་རྒྱུ་རེད་ཟེར་ན་དེ་ཡང་ང་ཚོས་ཀྱི་ཡང། དཔྱད་གཞི་བྱེད་ས་དང་དོགས་གཞི་དེ་འདྲ་མང་པོ་ཞིག་ཡོང་གི་འདུག་བ། ད་ཡིན་ན་ལ་ག་རེ་ཟེར་ན། སྲོང་བཙན་གྱི་སྐབས་སུ་ཐོན་མི་སམ་བྷོ་ཊ་བོད་ཡིག

དཔེར་མཚོན་ན། དཔེ་འདྲ་པོ་དང་ཧ་ལམ་བོད་ཡིག་གཅིག་པ་གཅིག་རྐྱང་དང། བོད་ཡིག་ཡག་པོ་མ་ཤེས་ཉེན་ཅིག་གིས་བྲིས་རྒྱུ་བཟོས་རེད་དེ་འདྲས་ཡོད་རེད་གསུང་ཉེན་ཡོད་རེད་དེ། ཡིན་ན་ཡང་མང་པོ་གཅིག་གིས་ང་ཚོ་གི་བོད་ཀྱི་ཡིག་གཟུགས་དེ་གཟུགས་དེ་ཕྱི་མོ་དེ་ཞང་ཞུང་གི་གཟུགས་རང་ལ་རེད་གསུང་ཉེན་དེ་འདྲས་ཡང་ཡོད་རེད་ད་གང་ལྟར་འདི་གཉིས་ཆ་ལུས་རྩོད་གཞི་ལུས་ཅིག་ཆགས་བསྡད་ཡོད་རེད་བ། ད་གང་ལྟར་མདོར་བསྡུས་ནས་བཤད་ན་དུས་སྐབས་དེའི་སྐབས་སུ་སྲོང་སྲོང་བཙན་སྐབས་སུ་ཐོན་མི་རྒྱ་གར་ལ་མངགས་རྗེས། སྒྲ་ཡིག་བསྟན་བཅོས་དེ་ཚོ་སློབ་གཉེར་གནང་རྗེས་ནི་བོད་ཀྱི། སྐད་རྨང་གཞི་ང་རང་ཚོ་བོད་སྐད་རང་གི་ཡུལ་སྐད་ཀྱི་རྨང་གཞི་བྱས་རྗེས་ནི་ག་རེ་ཟེར་ན་ཡུལ་སྐད་ཀྱི་དེ་དང་མཐུན་པའི་གི་དུས་སྐབས་དེའི་སྐབས་སུ་གཟུགས་གཅིག་གཏན་འབེབས་བྱས་རྗེས་ནི་བརྡ་སྤྲོད་པའི་གཞུང་ཚད་ལྡན་པ་ག་འདྲ་ཡིན་མིན་ལ་མ་ལྟོས་པའི་དེ་འདྲས་ཅིག་བརྩམས་གནང་བ་དེ་ད་ཡོངས་གྲགས་ལུགས་གཅིག་ཆགས་སྡོད་ཀྱི་འདུག། ལའོ། རྒྱལ་པོ་སྲོང་བཙན་སྒམ་པོའི་སྐབས་ལ་བོད་ལ་ནི་སངས་རྒྱས་ཀྱི་བསྟན་པའི་སྲོལ་བཏོད་པ་ཞེས་བྱའི་བཞེད་ཚུལ་ཅིག་ཡོད་རེད་བྱས་ཙང། འདི་ཡིན་དུས་ད་འདིའི་ནི་གསུང་སྲོལ་འདི་ཡང་ག་འདྲས་ཆགས་ཡོད་རེད། ལྔ་བ་དང་དྲུག་བ་ལ། འདི་དང་གང་དེ་ང་ཚོས་དྲི་ཚན་འདི་འབྲེལ་བ་ལོ་ཅིག་འདུག་བ། ལོང། སྲོང་བཙན་སྒམ་པོ་གིས་བོད་ཡིག་གསར་གཏོད་གནང་དགོས་ཁོ་རང་རྒྱ་གར་གྱི་སངས་རྒྱས་ཆོས་ལུགས་བོད་ལ་གདན་འདྲེན་ཞུས་རྗེས་གཅིག་གྱུར་བཟོས་པའི་གི་བོད་དེ་ཨ་ནི་སྲོང་བཙན་གྱི་བཀའ་ཡི་འོག་ལ་ཨ་ནི་ག་རེ་ཟེར་ན་མགོ་བོ་ལུས་ཉེས་ལུས་བུ་བྱེད་ཅིག་ལ་ག་རེ་ཟེར་ན་འགྲོ་ཉེན་ཅིག་ཞང་ཞུང་ཀྱི་རྒྱལ་རྒྱུད་དང་དེ་ག་ནང་བཞིན་གྱི་ཞང་ཞུང་གི་གཤེན་དང་དེ་ག་ནང་བཞིན་གྱི་ཞང་ཞུང་ཆོས་ལུགས་ད་བོན་གྱི་ཆོས་ལུགས་འདི་རེད་བ་འདི་ཡི་གི་ཕ་མེས་ཀྱི་ཆོས་ལུགས་འདི་ཡི་གི་རྗེས་འབྲང་པ་འདི་ཚོས་གི་ད་སྟོབས་ཤུགས་དེ་མེད་པ་བཟོས་འདི་འདྲ་ཡིན་དུས་སྐབས་སུ་ནི་རྒྱ་གར་སངས་རྒྱས་ཆོས་ལུགས་བོད་ལ་གདན་འདྲེན་ཞུས་གི་དགོངས་པ་འདི་འདྲ་འདི་རེད་བ་ད་ང་ཚོ་ལ་སྟབས་ཡག་པ་ཟེར་ན་འདྲ་ལམ་འགྲོ་རྒྱུག་བ་ཟེར་ན་འདྲ་ང་ཚོས་གསར་དུ་དབུ་བརྙེས་རྒྱུ་གི་ཆོས་ལུགས་དེ་དང་གསར་དུ་གསར་གཏོད་བྱེད་རྒྱུ་གི་བོད་ཀྱི་ད་ཡི་གེ་དེ་ཧང་སངས་ཀྱི་ག་རེ་ཟེར་ན་ཡག་པོ་ཞེ་པོ་ཅིག་བྱུང་འདི་རེད་བ། ལོངས་ཤིག་དང་པོ། གཅིག་བྱས་ན་ནི་དངོས་གནས་ཀྱི་ང་ཚོས་ག་རེ་ཟེར་ན་སྲོང་བཙན་སྒམ་པོ་ཁོང་རང་གི་དངོས་གནས་ཀྱི་དགོངས་པ་དེ་འདྲ་འཁོར་རྗེས་ག་རེ་ཟེར་ན་ད་དེ་གྱིས་ང་ཚོས་ལྷ་ཆོས་དག་སྣང་གི་ལྟ་སྟངས་ཅིག་ཡོད་ར་དད་པ་དང་དག་སྣང་དང་རྫུ་འཕྲུལ་དང་མཐུ་དང་ནུས་པ་དང་འདི་འདྲས་ཀྱིས་ཁེངས་པ་དང་དེ་འདྲས་འདི་བཟོས་ང་ཚོས་དགོངས་པ་བཞེས་སྟངས་དང་འདི་འདྲས་ཀྱི་ཐོག་ནས་བཤད་ན་ནི་པོ་ཅིག་དཀའ་ལས་མེད་རྒྱུ་བཟོ་རེད་ར་ད་ང་ཚོས་དེ་ཅིག་འདི་འདྲས་བཞེས་ན་ནི་དཀའ་ལས་མེད་རྒྱུ་སྲོང་བཙན་སྒམ་པོ་ཧོ་སྤྱན་རས་གཟིགས་ཀྱི་རྣམ་སྤྲུལ་རེད་ཟེར་གྱི་སྐབས་སུ་ཨ་ནི་དེ་ཚོ་ཡོང་གི་རེད་བ་ཟེར་བཞག་ན་རེད་བ།

གང་ཟག་ཕལ་པ་ཟེར་ན་འདྲ་ང་ཚོས་སྐྱེས་བུ་རང་དགའ་ཅིག་ལ་བསམ་བློ་བཏང་རྗེས་ཨ་ནི་ད། བས་དེ་མཛད་པ་དེ་ཚོ་ལ་ཞིག་བལྟས་ཡོང་དུས་སུ་དངོས་གནས་ཀྱི་གཞི་ནས་ད། མི་དང་མི་མི་འདྲ་བ་ཟེར་གྱི་ནམ་རྒྱུན་ང་ཚོས་བཤད་སྲོལ་ཞིག་ཡོད་ར་ཨོ་དེ་འདྲའི་ལོ་ཞིག་ཡོང་བསྡད་ལོ་ཞིག་འདུག་ཨ་དེ་འདྲས་ཀྱི་མི་དང་མི་མི་འདྲ་བ་ཟེར་ངེས་ཤོས་ཡོད་དེ་འདྲས་ཀྱི་བསམ་བློ་དེ་འདྲས་ཀྱི་འཁོར་གྱི་སྟོབས་ཤུགས་ཟེར་དགོས་ར་ག་ཚོད་ར་ང་ཚོས་ཕོད་པ། ཟེར་ག་འདྲ་ཞིག་ཕོད་དགོས་ར་ཟེར་ན། མངའ་འོག་ལ་བཅུག་རྒྱུ་མི་ཚང་མའི་བསམ་བློའི་འདུ་ཤེས་གཅིག་བཟོ་ཡས་ཀྱི། ད་དེ་འདྲས་ཀྱི་ཅིག་ང་ཚོའི་ག་ལོ་བར་བློ་སྤོབས་ཟེར་དགོས་རེད་གདེང་སྤོབས་ཟེར་དགོས་རེད་དེ་འདྲས་ཀྱི་ཅིག་སེམས་ཀྱི་ཅིག་སྟོབས་ཤུགས་ལོས་ཅིག་ཞེ་པོ་བྱུང་གི་འདུག་ཤེས་དངོས་གནས་བྱས་ན་ལམ་སང་ཚ་གི་ཚིག་གི་བྱས་ལོས་ཅིག་ཡོད་རེད་བ་ད་གོམ་པ་རླབས་ཆེན་པོ་རྒྱབ་ཐུབ་མིན་ཚེ་ཨ་ནི་ཕ་དོ་ད་ཕ་ཡི་ཐོག་མང་པོ་ཅིག་ལ་ནི་གོམ་པ་སྤོས་མ་ཐུབ་པའི་རྒྱ་གར་གྱི་ལ་འབྲེལ་བ་བྱས་བྱས་འདིས་གི་སངས་རྒྱས་ཆོས་ལུགས་ཀྱི་དེ་བོད་ལ་ཨ་ནི་ཚུར་ང་ཚོས་གདན་འདྲེན་ཞུས་ཐུབ་ཡས་དེ་དུས་སྐབས་དེའི་སྐབས་སུ་བཙན་པོའི་གི་བསམ་པ་ནང་བཞིན་བསྒྲུབས་པ་འདིས་ཀྱི་ཨ་ནི་དངོས་གནས་ཀྱི་བྱས་རྗེས་ཆེན་པོ་ཞེ་བོ་ཅིག་ཆགས་བསྡད་འདུག་སམ་བྷོ་ཊ་དེ་ང་ཚོས་ཀྱི་ད་གིན་ནས་གོང་དུ་ཞུས་པ་རེད་གཅིག་བྱས་ན་ལམ་འགྲོ་གཅིག་བྱས་ན་དངོས་གནས་ཀྱི་ཁོ་རང་ག་རེ་ཟེར་ན་དུས་སྐབས་དེའི་སྐབས་སུ་མཁྱེན་པ་ཕུལ་དུ་བྱུང་བའི་མཁྱེན་པ་ཞེ་བོ་ཅིག་འདི་རེད་འདིས་ཀྱི་སྐད་དང་ཡི་གེ་དེ་གསར་གཏོད་བྱས་བྱས་གཞི་ནས་ད་དེང་སང་ང་ཚོའི་ག་རེ་ཟེར་ན་ད་བོད་ལ་ནི་ལོ་ཆིག་སྟོང་ལྷག་གི་གི་ལོ་རྒྱུས་མང་པོ་ཞིག་བ་ལྷག་པར་དུ་ད་འཛམ་བུ་གླིང་སྒང་ལ་གསུང་རབ་བསྟན་བཅོས་མང་ཤོས་དེ་བོད་པ་རེད་ཟེར་ཟེར་ན་ད་ཡོངས་གྲགས་ལ་ཞིག་གསུང་བསྡད་གི་འདུག་ཨོ་འདི་ཚོ་ཚང་མ་ལོ་ད་ག་ལ་བརྟེན་བྱས་བྱུང་རེད་ཟེར་ན་སྲོང་བཙན་སྒམ་པོའི་གི་དགོངས་པ་འདི་འདྲ་ཅིག་དང་ལག་བསྟར་དེ་འདྲ་ཅིག་བསྟན་པ་དང་ཨ་ནི་བཀའ་དྲིན་ཅན་གྱི་སློབ་དཔོན་ཐོན་མིས་གི

དར་སྤེལ་གཏང་དགོས་ཀྱི་དམིགས་ཡུལ་དེ་ང་ཚོའི་ལྷ་ཆོས་དག་སྣང་བལྟས་ན་ནི། འཕགས་པ་སྤྱན་རས་གཟིགས་ཀྱི་རྣམ་སྤྲུལ་སྲོང་བཙན་སྒམ་པོ་ཡིན་པ་སོང་ཙང་ད་བོད་ཁ་བ་གངས་ཅན་གྱི་གདུལ་ཞིང་མེ་ཏོག་གང་ལ་ཕོག་པའི་གི་ག་རེ་ཟེར་ན་ད་ལྷ་སྐལ་དེ་འཕགས་པ་སྤྱན་རས་གཟིགས་ཡིན་པ་སོང་ཙང་ད་དེའི་གི་ནི་རྣམ་སྤྲུལ་དེ་བོད་ལ་ཕེབས་དུས་སྐབས་སུ་དེའི་གི་ཐུགས་བཞེད་ག་རེ་ཟེར་ན་གི་ད་བོད་ལ་ཇོ་ཤཱཀ་གཉིས་གདན་འདྲེན་ཞུས་དགོས་ཀྱི་དགོངས་པ་དེ་འདྲ་འཁོར་བྱས་ནི་རྒྱ་གར་སངས་རྒྱས་ཆོས་ལུགས་བོད་ལ་གདན་འདྲེན་ཞུས་དགོས་དེ་འདྲས་ཀྱི་ལུང་བསྟན་དང་ད་དེ་འདྲས་ཀྱི་མང་པོ་བྱུང་བའི་སྐོར་དོ་བཤད་གི་ཡོད་རེད་ད་ང་ཚོས་ཀྱི་ཐུན་མོང་སྣང་ངོ་དང་འཇིག་རྟེན་ག་རེ་ཟེར་ན་དེ་མི་ཆོས་ཀྱི་དང་མཐུན་པའི་ལོ་རྒྱུས་བཤད་སྟངས་ལོ་བྱས་པ་ན་ནི་ད་སྲོང་བཙན་གྱིས་བོད་ཡུལ་དེ་གཅིག་གྱུར་བཟོས་པའི་གི་རྒྱལ་ཁབ་དེ་སྲ་བརྟན་ཡོང་ཡས་དང་རྒྱུན་འཛིན་ཡོང་ཡས་ཨ་ནི་བཙན་པོ་ཁོ་རང་བས་དེ་གཞན་གྱི་བླ་ན་མེད་པ་ཞིག་བཀུར་ཡས་ཀྱི་ཆེད་དུ་གཞི་ནས་འདུ་ཤེས་གསར་བརྗེ་བྱས་བྱས་ད། སྔོན་མའི་གི་བོན་གྱི་ཆོས་ལུགས་དང་ལྟ་བ་དེ་ཚང་མ་མེད་པར་བཟོ་ཆེད་སངས་རྒྱས་ཆོས་ལུགས་ཕག་ད་བདེ་ཤ computer ལ་ཅིག་ལབ་གི install ཡིན་ན་ལེགས་གི་འདུག་ད་དེ་ནང་ད་ཀྱི་བཟོས་བྱས་ཨ་དེ་བཅུག་ཡས་ཀྱི་དགོངས་པ་དེ་འདྲ་བཤད་བསྡད་རེད་ད་དེ་འདྲ་བཤད་བསྡད་དུས་སྐབས་སུ་ད་ལས་དང་སྐལ་བ་ཟེར་ན་ད་སྲོང་བཙན་སྒམ་པོའི་གི་སྐབས་སུ་ཐོན་མི་གི་རྒྱ་གར་ལ་ཕར་ཕེབས་བྱས་བོད་ཡིག་སྦྱང་བ་ན་མཉམ་དུ་རྒྱ་གར་གྱི་བྲམ་ཟེ་ལི་བྱིན་དང་ལྷ་རིག་པའི་སེང་གེ་ཞུ་མཁན་དེ་དུས་ཚོད་སྤྲད་ནས་ག་རེ་ཟེར་ན

རྒྱ་གར་གྱི་མཁས་པ་ཀུ་ས་ར་ཟེར་མཁན་དང། བྲམ་ཟེ་ཤངྐ་ར་ཞུ་མཁན་དང་དེ་ག་ནང་བཞིན་ཁ་ཆེ། ཏཱ་ནུ་ཞུ་མཁན་དང་དེ་ག་ནང་བཞིན་རྒྱ་ནག་གི་ཧྭ་ཤང་མ་ཧཱ་དེ་བ་ཞུ་མཁན་དང་བ་ད་འདི་ཚོ་དང་མཉམ་འབྲེལ་བྱས་བྱས་བྱས་ནི། ད་ལོ་ཙཱ་བ་དེ་སྐད་སྒྱུར་དེ་ཐོན་མི་སམ་བྷོ་ཊ་དང་དྷརྨ་ཀོ་ཤ་དང་ལྷ་ལུང་རྡོ་རྗེ་དཔལ་ཞུ་མཁན་འདི་ཚོས་ཀྱི་བྱས་བྱས་གཞི་ནས་བོད་ལ་ནི། གཉན་པོ་གསང་བ་བསྒྱུར་ཡས་དེ་ག་ནང་བཞིན་གྱི་གཟུངས་དེ་འདྲ་བསྒྱུར་ཡས་དེ་ག་ནང་བཞིན་ཐུགས་རྗེ་ཆེན་པོའི་མདོ་རྒྱུད་ཉི་ཤུ་རྩ་གཅིག་བསྒྱུར་གནང་ཡས

སངས་རྒྱས་ཆོས་ལུགས་ཀྱི་བཀའ་བསྟན་བཅོས་འདི་འདྲ་བསྒྱུར་ཡས་དང། འདི་འདྲའི་གི་ཕྱག་ལས་རིགས་ཅིག་གཙོ་བོ་ཆགས་བསྡད་འདུག་ག་སྲོང་བཙན་སྒམ་པོའི་སྐབས་སུ་སྲོལ་བཏོད་པ་ཡིན་པ་སོང་ཙང། ད་དེའི་ནང་ནས་དཔེ་བཞག་ན་སྲོང་བཙན་སྒམ་པོས་ཁོང་རང་གིས་ཚུར་བསྒྱུར་གནང་བྱས་ང་ཚོས་པོ་ཏཱ་ལ། དངོས་གནས་བྱས་ན་དེའི་གོང་ལ་གནམ་རི་སྲོང་བཙན་དང། སྲོང་བཙན་གྱི་སྐུ་ན་གཞོན་དུས་སྐབས་སུ་ཕོ་བྲང་དེ་མལ་གྲོ་ལ་ཡོད་རེད།

མཁར་དམར་པོ་ཏཱ་ལ་ལ་སྤོས་ར་གཞི་ནས་ང་ཚོས་ཕོ་བྲང་དུས་སྐབས་ཀྱི་སྲིད་པོ་ཏཱ་ལའི་སྐབས་སུ་དམར་པོ་རིའི་ཤུལ་གྱི་དམར་པོ་རི་ལ་སྤོས། ནི་དེ་ལ་ཕོ་བྲང་བཞེངས། ཕོ་བྲང་བཞེངས་མི་ཚད་གཞི་ནས་ད་ང་རང་ཚོའི་བོད་པའི་གི་ལོ་རྒྱུས་ཐོག་ལ་སངས་རྒྱས་ཆོས་ལུགས་ཀྱི་ལྷ་སྐུ་སྔ་ཤོས་དེ་འཕགས་པ་རང་བྱུང་ལྔ་ལྡན་ཞུ་མཁན་ཇོ་བོ་འདི་ཆགས་བསྡད་འདུག་བྱས་ཙང་རྒྱ་བཟའ་དང་བལ་བཟའ་གཉིས་ཀྱི་ནི་བོད་ལ།

གསུམ་བརྩི་གི་འདུག་སངས་རྒྱས་རང་འཚོ་ཞིང་བཞུགས་པའི་སྐབས་སུ་ཡོད་རྒྱུ་ལ་བརྩི་གི་འདུག་དེ་ང་ཚོའི་གི། རྡོ་རྗེ་གདན་གྱི་ག་རེ་ཟེར་ན་དེ་གཅིག་རྡོ་རྗེ་གདན་མཆོད་རྟེན་གྱི་སྐུ་དེ་བྱས། མཆོད་རྟེན་གྱི་སྟོན་པའི་སྐུ་དེ་བྱས། ཨ་ནི་ང་ཚོའི་གི་ལྷ་ས་ལ་ཡོད་རྒྱུ་ཀྱི་ཇོ་མི་བསྐྱོད་རྡོ་རྗེ་དང་ཇོ་ཤཱཀྱ་མུ་ནེ་བརྩི་བསྡད་ཀྱི་འདུག། ལ། ཁོང་ཚོའི་གི་བཞུགས་གདན་གི་ལྷ་ཁང་གཅིག་ལ་ནི་གཞི་ནས་ང་ཚོའི་གི་ར་མོ་ཆེ་དང་ར་ས་འཕྲུལ་སྣང་གཙུག་ལག་ཁང་གཉིས་ག་རེ་ཟེར་ན་བཞེངས་བསྡད་འདུག་བ། ལགས། དེ་ཡི་ནས་ད་ཆོས་རྒྱལ་སྲོང་བཙན་སྒམ་པོའི་སྐུ་དུས་ལ་ནི་བོད་ལ་ད་སངས་རྒྱས་ཀྱི་བསྟན་པའི་སྲོལ་བཏོད་པ་ཞེས་བྱས་ཞུ་དུས་ད་ར་ས་འཕྲུལ་སྣང་གཙུག་ལག་ཁང་དང་ར་མོ་ཆེ་གཙུག་ལག་ཁང་རེད་དེ་བཞིན་མཐའ་འདུལ་ཡང་འདུལ་གཙུག་ལག་ཁང་དེ་གས་ད་དམིགས་བསལ་ཅིག་གི་བྱེད་ཀྱི་ཡོག་རེ་ལ། དེ་རིང་གི་ལེ་ཚན་འདི་ད་ག་ཙམ་བཞག་གི་ཡིན། སྟོབས་ལགས་ནས་ཡང་ང་ཚོ་འགྲེལ་ཞིབ་ཚགས་པོ་ཞེ་དྲག་ཅིག་གནང་སོང། སྟོབས་ལགས་ལ་ཐུགས་རྗེ་ཆེ་ཞུ་གི་ཡིན། ལགས་སོ་ཐུགས་རྗེ་གནང་གྲོགས་ལ། ལོ། གསན་མཁན་རྣམ་པ་ཚོས་དེ་རིང་གི་ང་ཚོའི་གཏམ་གླེང་ལེ་ཚན་འདི་གསན་པ་ཐུགས་རྗེ་ཆེ། ང་དང་མཉམ་དུ་རི་བོའི་རྩེ་ལ་འགྲོ་བའི།